ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས། རེས་གཟའ་སྤེན་པའི་ཕྱི་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡོད། དེ་རིང་གི་ལས་རིམ་འདི་བཞིན་སྒྲོལ་མ་ལྷ་མོ་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། ལོ་ལྟར་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་བཞུགས་སྒར་རྡ་རམ་ས་ལར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གསེར་ཞལ་མཇལ་རྒྱུའི་ཆེད་དུ་དད་ལྡན་ཁྲི་ཚོ་བརྒལ་བ་ཞིག་ཡོང་གི་ཡོད་པ་ལྟར། ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ནས་བཅུ་གཉིས་པའི་ཚེས་གསུམ་བར་ཝེཏ་ནམ་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མཁན་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་པ་ཚོས་བཙན་བྱོལ་བོད་མིའི་འཐབ་རྩོད་དེས་སེམས་ཤུགས་འཕར་མ་ཞིག་བསྐྲུན་གྱི་འདུག་ཅེས་གསུངས་པའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། གོ་ལའི་གནམ་གཤིས་འགྱུར་ལྡོག་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་ལ་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་ལ་དོ་སྣང་ཡག་པོ་མ་གནང་བ་ཡིན་ཚེ་ཚོགས་ཆེན་དེ་སྙིང་པོ་མེད་པར་འགྱུར་ཡོད་ཅེས་ཁོར་ཡུག་ཆེད་ལས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་ནང་ཨེ་ཙི་གོ་རྟོགས་སྤེལ་བའི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་ཨེ་ཙི་འགོས་ནད་སྐོར་གྱི་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང། ཨེ་ཙི་འགོས་ནད་དང་འབྲེལ་བའི་དྲི་བ་དྲིས་ལན་འགྲན་བསྡུར་གནང་བའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་སྣེ་མང་ལེ་ཚན་ནང་སྔ་འགྱུར་རྙིང་མའི་གདན་ས་རྣམ་གྲོལ་གླིང་ནང་སློབ་གཉེར་གནང་བའི་རྒན་མཆོག་བཀྲ་ཤིས་ལགས་ཀྱིས་སྤྱི་ཚོགས་དྲ་ལམ་བརྒྱུད་ནས་ནང་ཆོས་དང་འབྲེལ་བའི་ཆོས་བཤད་དང་སློབ་ཁྲིད་གནང་གི་ཡོད་པར་བརྟེན་རྒན་མཆོག་བཀྲ་ཤིས་ལགས་སུ་སྤྱི་ཚོགས་དྲ་ལམ་དེ་བེད་སྤྱོད་གནང་ཕྱོགས་ཐད་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན།

ཕྱི་ཟླ་བཅུ་གཅིག་པའི་ཚེས་སུམ་ཅུ་ནས་བཅུ་གཉིས་པའི་ཚེས་གསུམ་བར་ཝེཏ་ནམ་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མཁན་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་པ་ཚོས་བཙན་བྱོལ་བོད་མིའི་འཐབ་རྩོད་དེས་སེམས་ཤུགས་འཕར་མ་ཞིག་བསྐྲུན་གྱི་འདུག་ཅེས་གསུངས་པའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན།
ཧི་མ་ཅལ་མངའ་སྡེ་ནང་ཆགས་པའི་རྡ་རམ་ས་ལ་གྲོང་སྡེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་ཡིན་ཞིང་ཡོངས་གྲགས་སུ་རྒྱལ་ས་ལྷ་ས་གཉིས་པ་ཞེས་འབོད་སྲོལ་ཡོད་པ་བཞིན། ལོ་ལྟར་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་བཞུགས་སྒར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དད་ལྡན་ཁྲི་ཚོ་བརྒལ་བ་ཞིག་ཡོང་གི་ཡོད། སྤྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་ནས་སྤྱི་ཟླ་བཅུ་གཉིས་ཀྱི་ཚེས་གསུམ་བར་ཝེ་ཏི་ནམ་རྒྱལ་ཁབ་ནས་ཡིན་པའི་ཚོང་ལས་གཉེར་མཁན་སུམ་ཅུ་སོ་དྲུག་བཞུགས་སྒར་དུ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་རྒྱུ་དང་བཙན་བྱོལ་བོད་མིའི་གནས་སྟངས་རྒྱུས་ལོན་ཆེད་ཕེབས་ཡོད་ཅིང་ཐེངས་འདིའི་ཝེ་ཏི་ནམ་ནས་ཡིན་པའི་ཚོང་ལས་གཉེར་མཁན་གྱི་རུ་ཁག་དེའི་སྣེ་ཁྲིད་མཁན་ནི་ལྕམ་ཧ་ཡི་ལཱ་རེད་འདུག་ལ། ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན།
We couldn't imagine seeing the eighth century.
འདས་པའི་ཉིན་ཤས་ནང་བཞུགས་སྒར་ཁུལ་དུ་ལྟ་སྐོར་ལ་བསྐྱོད་སྐབས། བོད་ཀྱི་འགྲོ་ཕན་སྨན་རྩིས་ཁང་གི་འགྲེམས་སྟོན་ཁང་བརྒྱུད་བོད་ཀྱི་ཐུན་མོང་མ་ཡིན་པའི་གསོ་བ་རིག་པའི་ལམ་ནས་ནད་རིགས་ངོས་འཛིན་སྟངས་ཀྱི་ལམ་སྲོལ་དེ་དག་དེ་སྔ་དུས་རབས་བརྒྱད་པ་ནས་བཟུང་བོད་ནང་ཡོད་པ་ཤེས་དུས་དངོས་གནས་ངོ་མཚར་སྐྱེས་བྱུང། མདོར་ན་བོད་ཀྱི་རིག་གཞུང་ནི་དངོས་གནས་ཕྱུག་པོ་རེད་འདུག། ཡང་ང་ཚོ་ད་ཐེངས་བོད་ཁྱིམ་དུ་བསྐྱོད་སྐབས་སློབ་ཕྲུག་ཚོས་སློབ་སྦྱོང་གནང་སྟངས་དང་དཀའ་ངལ་ལ་གདོང་ལེན་གནང་སྟངས་དེ་ཚོ་ནི་དངོས་གནས་ཡིད་སྨོན་སྐྱེ་དགོས་པ་ཞིག་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་རུ་ཁག་ནང་ཡོད་པའི་ཇུ་ལི་ལེམ་ལགས་ནི་ཝེད་ནམ་ནང་མགྲོན་ཁང་དང་སྤྲོ་སྐྱིད་ཁང་གི་ཚོང་ལས Mia Luxury Collection ཞེས་པའི་འགན་འཛིན་ཡིན་འདུག་ཅིང། ཁོང་ད་རེས་བཞུགས་སྒར་དུ་ཡོང་ནས་སེམས་རྒྱུད་ལ་བསླབ་བྱ་གསར་པ་ཞིག་བྱུང་ཞེས་འགྲེལ་བརྗོད་གནང་བྱུང། Yesterday when I saw His Holiness།
ངས་བཞུགས་སྒར་ཁུལ་གྱི་བོད་མི་ཚོའི་གནས་སྟངས་མཐོང་དུས་ངའི་སེམས་ནང་སེམས་ཤུགས་ཤིག་རང་བཞིན་གྱིས་ཡོང་གི་འདུག་གང་ཡིན་ཟེར་ན་ང་ཚོའི་མི་ཚེ་ནང་ཕྱིའི་དངོས་པོའི་ཡར་རྒྱས་ཁོ་ནར་དམིགས་བསྡད་ན་འགྲིག་གི་མི་འདུག་དཔེར་ན། ང་རང་གོང་ས་མཆོག་མཇལ་དུས་རང་བཞིན་གྱིས་མིག་ཆུ་ཤོར་སོང་ཞེས་འགྲེལ་བརྗོད་གནང་བྱུང། བཞུགས་སྒར་རྡ་རམ་ས་ལ་ནས་ཧི་མ་ཅལ་མངའ་སྡེ་ནང་ཡུལ་སྐོར་སྤྲོ་འཆམ་པ་མང་ཤོས་ཡོང་སའི་ས་གནས་ཤིག་ཀྱང་ཆགས་ཀྱི་ཡོད་དུས་ཝེ་ཏི་ནམ་ནས་ཡིན་པ་རྡ་ཨིམ་ཨར་ལགས་ཀྱིས། It is a very sacred place. ངས་བཞུགས་སྒར་རྡ་རམ་ས་ལ་ནས་གནས་རྩ་ཆེན་པོ་ཞིག་ལ་ངོས་འཛིན་ཞུ་བཞིན་ཡོད་པས། ང་རང་དེར་སླེབས་ཐུབ་པ་ནི་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེར་གནམ་གཤིས་ཧ་ཅང་ཡག་པོ་འདུག་ལ་མཚར་སྡུག་ལྡན་པའི་ཡུལ་ལྗོངས་མང་པོ་ཞིག་ལ་ལྟ་རྒྱུའི་གོ་སྐབས་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་ཝེ་ཏི་ནམ་ནང་རྟེན་གཞི་བྱས་པའི REE Corporation ཞེས་པའི་ཚོང་ལས་ཁང་གི་སྦྱིན་བདག་མཱ་ཡེ་ཐན་ལགས་ཀྱིས་གསུངས་ན། Tibet people is so is so friendship. བཞུགས་སྒར་དུ་བསྡད་པའི་རིང་བོད་མི་རྣམས་ནི་ཧ་ཅང་གིས་གྲོགས་འདྲིས་སླ་བ་མ་ཟད་ཕན་ཚུན་འཆམ་མཐུན་ངང་སྡོད་ཀྱི་འདུག་ལ་སྤྱི་ཚོགས་ལ་ཞབས་འདེགས་སྒྲུབ་པའི་ལས་དོན་མང་པོ་ཞིག་རྩོམ་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་བཞུགས་སྒར་ཁུལ་གྱི་སྐོར་སྐྱོད་རིང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུས་རྗེས་རྡ་སྟེང་བོད་ཁྱིམ། བོད་ཀྱི་འགྲོ་ཕན་སྨན་རྩིས་ཁང་སོགས་ལ་རྒྱུས་ལོན་ཆེད་ཕེབས་ཡོད་པ་རེད་འདུག་ལ། འདི་ཚེས་གཉིས་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་གི་སྐུ་གདུང་ལ་མཇལ་ཁ་ཞུས་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་མི་མང་སྤྱི་འཐུས་ཀུན་དགའ་བསོད་སྟོབས་མཆོག་དང། སྤྱི་འཐུས་བསྟན་འཛིན་འཇིགས་བྲལ་མཆོག་རྣམ་གཉིས་ལས་གྲུབ་པའི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་ནས་སུམ་ཅུ་བར། ཉིན་གྲངས་ལྔའི་རིང་རྒྱ་གར་གྱི་བྷི་ཧར་མངའ་སྡེའི་སྲིད་སྐྱོང་དང། མངའ་སྡེའི་གྲོས་ཚོགས་གོང་འོག་གཉིས་ཀྱི་ཚོགས་གཙོ་སོགས་མཇལ་འཕྲད་ཀྱིས་རྒྱལ་ས་པཊ་ནཱ་ཁུལ་དུ་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་ལེགས་གྲུབ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། དེ་ཡང་སྤྱི་འཐུས་རྣམ་གཉིས་ནས་བྷི་ཧར་མངའ་སྡེའི་རྒྱལ་ས་པཊ་ནཱ་ནང། རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་ཨ་ནིལ་ཧེག་ཌེ་མཆོག་དང་བྷི་ཧར་མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི་དང། Janata Dal སྲིད་དོན་ཚོགས་པའི་རྒྱལ་ཡོངས་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Afaque Ahmad Khan མཆོག་རྣམ་གཉིས་མཇལ་འཕྲད་གནང་འདུག་ཡང་ཚེས་ཉེར་བདུན་ཉིན་བོད་མི་མང་སྤྱི་འཐུས་རྣམ་གཉིས་ནས་བི་ཧར་མངའ་སྡེའི་སྲིད་སྐྱོང་སྐུ་ཞབས Rajendra Vishwanath Arlekar མཆོག་གིས་གཙོས་པའི་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་སོགས་གནད་ཡོད་མི་སྣ་མང་པོ་ཞིག་གིས་མཇལ་འཕྲད་གནང་བཞག་ཡང་ཚེས་ཉི་ཤུ་རྩ་བརྒྱད་ཉིན་རྒྱ་གར་དབུས་གྲོས་ཚོགས་གོང་མའི་འཐུས་མི་དང། རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་ཐེངས་གཉིས་ཀྱི་ཐོག་བཅར་མྱོང་མཁན་ཡུན་རིང་བོད་དོན་ཐོག་ལ་རྒྱབ་སྐྱོར་གནང་མཁན་སྐུ་ཞབས་བྷ་ཤི་ཏཱ་ན་རན་སིང་མཆོག་དང་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་ས་གནས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་གཙོ་ཟུར་པ་རཱམ་ཅན་དར་ཁཱན་མཆོག་གི་སྐུ་ཟླ་ཨུ་ཤ་ཀི་རན་ཁཱན་མཆོག་དང་ལྷན་མཇལ་འཕྲད་གནང་འདུག་ལ་དེ་བཞིན་པཊ་ནཱ་ཁུལ་ལ་ཡོད་པའི་བོད་མི་སུད་ཊར་ཚོང་མཁན་རྣམས་དང་ས་གནས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་རྣམས་དང་ལྷན་མཇལ་འཕྲད་གནང་བཞག། དེ་བཞིན་ཚེས་ཉེར་དགུ་ཉིན་བི་ཧར་མངའ་སྡེའི་གྲོང་སྡེ་ཡར་རྒྱས་དང་གྲོས་ཚོགས་ཀྱི་གནད་དོན་དང་འབྲེལ་བའི་བློན་ཆེན་སྐུ་ཞབས་ཤ་ར་ཝན་ཀུ་མར་མཆོག་དང་དེ་བཞིན་བི་ཧར་མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི་ར་མེ་ཤོར་ཀུ་མར་མཆོག་སོགས་གནད་ཡོད་མི་སྣ་མང་པོ་དང་མཇལ་འཕྲད་གནང་བཞག་ཐེངས་འདིའི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་ཉིན་གྲངས་ལྔའི་རིང་བི་ཧར་མངའ་སྡེའི་སྲིད་སྐྱོང་དང་རྒྱ་གར་དབུས་གྲོས་ཚོགས་ཀྱི་འཐུས་མི་མངའ་སྡེའི་གྲོས་ཚོགས་གོང་འོག་གཉིས་ཀྱི་ཚོགས་གཙོ་གཙོས་པའི་ཚོགས་མི་ཁག་ཅིག་དང་གཞན་ཡང་གནད་ཡོད་མི་སྣ་ཁག་མཇལ་འཕྲད་གནང་སྐབས་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་བ་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དོན་ཚན་བཅུ་ཅན་གྱི་ཞུ་ཡིག་སོགས་ཕུལ་ཏེ་བོད་དོན་སྐོར་ཞུ་སྐུལ་དང་གསར་འགོད་ལྷན་ཚོགས་བསྐོང་ཚོགས་ཀྱིས་བོད་དོན་སྐོར་ངོ་སྤྲོད་གནང་ཡོད་འདུག།

ད་དུང་བོད་པའི་སློབ་མ་རྣམས་སློབ་གཉེར་བྱེད་ཡུལ་གྱི་རྒྱ་གར་མཐོ་རིམ་སློབ་གྲྭ་ཁག་ཅིག་གི་ངེས་སྟོན་པ་སོགས་འབྲེལ་ཡོད་མི་སྣ་མཇལ་འཕྲད་ཞུས་པ་དང་མཐོ་སློབ་ཁང་གི་སློབ་ཚན་ལ་སོགས་པ་མཁྱེན་རྟོགས་ཀྱང་གནང་ཡོད་པ་མ་ཟད་གཙུག་ལག་སློབ་གཉེར་ཁང་དང་མཐོ་རིམ་སློབ་གྲྭ་ཁག་ཅིག་གི་སློབ་སྤྱི་དང་འབྲེལ་ཡོད་ཀྱི་ལས་བྱེད་པ་དང་མཇལ་འཕྲད་ཞུས་ཏེ་བོད་པའི་སློབ་ཕྲུག་རྣམས་ཀྱི་ཤེས་ཡོན་གོ་སྐབས་གནང་ཕྱོགས་དང་སློབ་ཕྲུག་ཚོའི་གཤིས་སྤྱོད་ཇི་ལྟར་ཡོད་མེད་ཐད་ལ་མཁྱེན་རྟོགས་ཀྱང་གནང་ཡོད་པ་རེད་འདུག། ད་རེས་ཤེས་རིག་ལས་ཁུངས་ལས་གཞི་དེའི་ཐོག་ལ་རྒྱ་གར་ལྷོ་ཕྱོགས་གཞིས་ཆགས་ཁག་གི་ལས་ཁང་ལྷོ་སྤྱི་ལས་ཁུངས་དང་གྲོང་ཁྱེར་སྦེང་ལོར་ནང་གི་བོད་ཁྱིམ་སྡོད་ཁང་དགེ་རྩ་ཚོགས་པ་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་བཅས་ནས་མཐུན་འགྱུར་རོགས་རམ་ཞུས་ཡོད་པ་རེད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པས་རྒྱ་གར་ནང་གི་གཙུག་ལག་སློབ་གཉེར་ཁང་དང་མཐོ་རིམ་སློབ་གྲྭར་བསྐྱོད་མཁན་གྱི་བོད་པའི་སློབ་ཕྲུག་ཚོ་སློབ་ཡོན་གྱི་རོགས་རམ་གནང་གི་ཡོད་པ་རེད་འདུག། ཨ་མི་རི་ཀས་འགོ་ཁྲིད་པའི་རྒྱལ་ཁབ་ཉི་ཤུ་ལྷག་གིས་མཁའ་དབྱིངས་སུ་དུག་རླངས་ཉུང་དུ་གཏོང་ཐབས་སུ། མེ་ཤིང་ཆེད་རྡུལ་ཕྲན་ནུས་ཤུགས་ལྡབ་གསུམ་ཙམ་མང་དུ་གཏོང་དགོས་པ། Cop twenty eight ཞེས་པའི་ལྷན་ཚོགས་ཐོག་གསུངས་བཞག་དེ་ཡང་ཧྥ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ད་ལྟ་དུ་བའི་ནང་རྒྱལ་སྤྱིའི་དབུ་ཁྲིད་རྣམས་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཉིན་གཉིས་པའི་ལྷན་ཚོགས་བསྐྱངས་བཞིན་པའི་སྐབས། རྒྱལ་སྤྱིའི་དབུ་ཁྲིད་རྣམས་ནས་དུག་རླངས་ཉུང་དུ་གཏོང་ཐབས་སུ་གདོང་ལེན་བྱ་དགོས་པའི་སྐོར་གྲོས་མོལ་གནང་ཡོད་འདུག། ཡང་ལྷན་ཚོགས་ཐོག་དུག་རླངས་ཉུང་དུ་གཏོང་ཐབས་སུ། ས་འོག་ནས་ཐོན་པའི་གནའ་དངོས། སོལ་བ་ལྟ་བུ་མེ་ཤིང་དུ་བེད་སྤྱོད་གཏོང་རྒྱུའི་ཚབ་ཏུ། རྡུལ་ཕྲན་ནུས་ཤུགས་བེད་སྤྱོད་གཏོང་ཆོག་སྐོར་གྲོས་མོལ་གནང་ཡོད་པ་དང། འོན་ཀྱང་ཁོར་ཡུག་སྲུང་སྐྱོབ་པས། རྡུལ་ཕྲན་གྱི་སྙིགས་རོ་རྣམས་གཡུག་རྒྱུར་མི་མང་གི་འཕྲོད་བསྟེན་ལ་གནོད་པའི་བློ་འཚབ་གསུང་བཞིན་པར་སོང། རྡུལ་ཕྲན་མེ་ཤིང་དུ་བེད་སྤྱོད་བྱ་རྒྱུ་དེ་ཡང་ཧ་ཅང་རྩོད་རྙོག་ཅན་ཞིག་ཡིན་པ་རེད། འོན་ཀྱང་ཨ་མི་རི་ཀ་དང་ཉི་ཧོང་གྷ་ན་དེ་བཞིན་ཡུ་རོབ་ཀྱི་ཡུལ་གྲུ་མང་པོས་མཁའ་དབྱིངས་སུ་དུག་རླངས་ཉུང་དུ་གཏོང་ཐབས་སུ་རྡུལ་ཕྲན་ནུས་ཤུགས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་བརྩིས་ནས་ཉིས་སྟོང་ལྔ་བཅུ་བར་ལྡབ་གསུམ་ཙམ་མང་དུ་གཏོང་རྒྱུར་རྒྱབ་སྐྱོར་བྱ་བཞིན་ཡིན་འདུག།

དོས་སྐྱེལ་རླངས་འཁོར་ཆུང་ངུ་དེ་འདྲའི་ནང་རྒྱལ་སའི་ཕྱོགས་སུ་འགྲོ་སྐྱོད་བྱ་བཞིན་ཡིན་པ་དང་ཁོང་ཚོའི་དམིགས་ཡུལ་ནི་མཱ་ཡན་མར་གྱི་ཇུན་ཊ་ཞེས་པའི་དྲག་པོའི་དམག་མིའི་གཞུང་གི་ལག་ནས་རྒྱལ་ས་ཚུར་ལེན་ཐབས་བྱ་རྒྱུ་དེ་ཡིན་འདུག་མི་དམངས་ཀྱི་དམག་མིའི་འགོ་ཁྲིད་ལིན་ལིན་ཟེར་བས། ང་ཚོའི་དམག་མིའི་ཀུན་སློང་ནི་རང་གི་ནང་དུ་ཕྱིར་ལོག་བྱ་རྒྱུ་དེ་ཡིན། དམིགས་ཡུལ་དེ་སྒྲུབ་ཐབས་སུ་ང་ཚོའི་ངོས་ནས་གང་ཡོང་ཅི་ཡོང་བྱ་བཞིན་ཡིན་ལ་དམིགས་ཡུལ་དེ་འགྲུབ་པའི་རེ་བ་ཡང་ཡོད་ཅེས་བཤད་བཞག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་དྲག་པོའི་དམག་མིས་མི་དམངས་ཀྱིས་འོས་འདེམས་བྱས་པའི་ཞི་བའི་སྲིད་གཞུང་མགོ་རྟིང་སློག་ནས་གཞུང་བཙན་འཕྲོག་བྱས་པའི་རྗེས། དྲག་པོའི་གཞུང་ལ་གྱེན་ལོག་བྱ་མཁན་མི་དམངས་ཀྱི་སྲུང་སྐྱོབ་དམག་མི་ཤོག་ཁག་བཅུ་གྲངས་ཤིག་བྱུང་བའི་ནང་ནས་གཅིག། ལིན་ལིན་ཟེར་བས་འགོ་ཁྲིད་པའི་མི་དམངས་ཀྱི་དམག་མིའི་རུ་ཁག་དེ་ཡིན་པ་རེད། མཱ་ཡན་མར་གྱི་ལོའི་ཀབ་གྲོང་ཁྱེར་གྱི་ཕྱི་ནང་གཉིས་སུ་གྲངས་ཉུང་མི་རིགས་ཀྱི་མནའ་མཐུན་མི་དམངས་དམག་མིས་བདུན་ཕྲག་མང་པོའི་རིང་དྲག་པོའི་གཞུང་གི་དམག་མི་དང་འཛིང་བཞིན་ཡིན་འདུག་མཱ་ཡཱན་མཱར་གྱི་ཤར་ཕྱོགས་སུ་ཡོད་པའི་ཀ་ཡག་ཞེས་པའི་མངའ་སྡེའི་ནང་དུ་ཡོད་པའི་ལོའི་ཀབ་ཟེར་བའི་གྲོང་ཁྱེར་དེའི་ནང་མི་མང་ཁྲི་ལྔ་ཙམ་གནས་སྡོད་བྱེད་ཀྱི་ཡོད་འདུག་གྲོང་ཁྱེར་དེའི་ནང་དམག་འཁྲུག་རྒྱབ་བཞིན་ཡིན་སྟབས་ཉེན་ཡོལ་ཆེད་མི་མང་སྟོང་ཕྲག་མང་པོ་ས་ཁུལ་གཞན་དུ་ཕྱིན་ཟིན་ཡོད་ལུགས་མི་དམངས་དམག་མིས་བཤད་བཞག། བདུན་ཕྲག་གཅིག་ཙམ་གྱི་གོང་གྲོང་ཁྱེར་དེའི་སྲང་ལམ་ནང། མེ་སྒྱོགས་རེ་ཟུང་གི་སྒྲ་སྐད་མ་གཏོགས་དེ་མིན་ཁ་ཁུ་སིམ་པོ་དང་སྟོང་པ་ཡིན་པ་དང། ད་ལྟའི་ཆར་དམག་མིས་གྲོང་ཁྱེར་དེ་སྲུང་སྐྱོབ་བྱ་བཞིན་ཡིན་པ། མི་དམངས་དམག་མིའི་འགོ་ཁྲིད་ལིན་ནི་ལིན་ཡིས་བཤད་བཞག།
དེང་སྐབས་རྒྱ་ནག་ནང་དབུགས་ལམ་གྱི་འགོས་ནད་དེ་ནི་ནད་རིགས་འཕེལ་བའི་ནུས་པར་བརྟེན་ནས་མུ་མཐུད་ནས་ཁྱབ་གདལ་འགྲོ་བཞིན་པའི་སྐོར་རྒྱ་ནག་འབྲེལ་ཡོད་དཔོན་རིགས་ནས་བཤད་འདུག་དེ་ཡང་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་རྩ་མེད་བཟོ་བའི་སྲིད་ཇུས་མཚམས་འཇོག་བྱས་པའི་རྗེས་ཀྱི་དགུན་ཁའི་ནམ་དུས་ཐེངས་དང་པོ་དེར་དཀའ་ངལ་གདོང་ལེན་བྱེད་དགོས་ཆགས་ཡོད་པ་ལྟར་རྒྱ་ནག་ནང་དབུགས་ལམ་གྱི་འགོས་ནད་མུ་མཐུད་ཁྱབ་གདལ་འགྲོ་བཞིན་པའི་རྒྱུ་རྐྱེན་ནི་རིམས་ནད་འཕེལ་བའི་ནུས་པ་ལྡན་པ་ལས་འགོས་ནད་གསར་པའི་རྟགས་མཚན་གང་ཡང་མེད་པའི་སྐོར་ཕྱི་ཟླ་བཅུ་གཉིས་པའི་ཚེས་གཉིས་ཉིན་རྒྱ་ནག་གི་འཕྲོད་བསྟེན་དཔོན་རིགས་ཤིག་གིས་བཤད་འདུག། རྒྱ་ནག་གཞུང་གི་དཔོན་རིགས་ནས་ཕྲུ་གུའི་སྒོ་བསྟེན་སྨན་ཁང་མང་དུ་གཏོང་རྒྱུ་འཆར་གཞི་ཡོད་པ་དང་མི་ལོ་རྒན་པ་དང་ཕྲུ་གུར Flu ཆམ་རིགས་སྔོན་འགོག་གི་སྨན་ཁབ་བརྒྱབ་མཁན་མང་དུ་ཡོང་བའི་སྐུལ་མ་གཏོང་རྒྱུ་དང་དེ་བཞིན་རྒྱ་ནག་མང་ཚོགས་ལ་ཁ་རས་གོན་དགོས་པ་དང་ལག་པ་ཡང་སེ་འཁྲུ་དགོས་པའི་སྐུལ་མ་གཏོང་རྒྱུ་ཡིན་པའི་སྐོར་རྒྱ་ནག་རྒྱལ་ཡོངས་འཕྲོད་བསྟེན་ལྷན་ཁང་གི་དཔོན་རིགས Ming Fang ཟེར་བས་གསར་འགོད་ལྷན་ཚོགས་ཐོག་ལ་བཤད་འདུག་འོན་ཀྱང་རྒྱ་ནག་ནང་གི་སྨན་པ་དང་ཆེད་ལས་པ་ཚོས་རྒྱ་ནག་ནང་དུ་ཁྱབ་བརྡལ་འགྲོ་བཞིན་པའི་དབུགས་ལམ་གྱི་འགོས་ནད་དེའི་ཐད་ལ་དོགས་ཟོན་གྱི་ཉེན་བརྡ་གང་ཡང་གཏོང་གི་མེད་པར་དེ་ལས་འཛམ་གླིང་གི་ཡུལ་གྲུ་གཞན་ནང་དུ་དབུགས་ལམ་གྱི་ན་ཚ་མང་དུ་འགྲོ་བ་དེ་དག་འདྲ་པོ་ཡིན་ལུགས་ཞུ་གི་ཡོད་པ་རེད། རྒྱ་ནག་གཞུང་གིས་ཏོག་དབྱིབས་རིམས་ནད་རྩ་མེད་བཟོ་བའི་སྲིད་ཇུས་ལོ་གསུམ་ལག་བསྟར་བྱས་པའི་རྗེས་ལ་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་སྲིད་ཇུས་འདི་ལག་བསྟར་བྱེད་མཚམས་བཞག་ཡོད་པ་རེད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པའི་སྟེང། བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་དོ་སྣང་ཡག་པོ་མ་གནང་པ་ཡིན་ན། གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་ཉམས་རྒུད་མེད་པར་གྱུར་ཡོད་པ་རེད་ཅེས་ཁོར་ཡུག་ཆེད་མཁས་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་ལ། རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཨ་རབ་ཚོ་ཕྱོགས་མཉམ་འབྲེལ་རྒྱལ་ཁབ་ཀྱི་གྲོང་ཁྱེར་དུ་བེ་གི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འཆར་དང་འབྲེལ་བ་གི་ལྷན་ཚོགས་ཐེངས་ཉེར་བརྒྱད་པའི་དངོས་གཞི་དེ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་གཅིག་ནས་གཉིས་ཀྱི་བར་རེ་གནང་སྟེ་ས་ཡི་གོ་ལ་གི་གནམ་གཤིས་ཚ་ཚད་སྔ་མ་ལས་གྲངས་ཚད་གཉིས་འཕར་བའི་རང་འཇགས་བསྡད་ན་ཧ་ཅང་ཉེན་ཁ་ཆེ་བར་བརྟེན། ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་འབབ་ཐབས་དང། ལྷག་པར་སྤྱི་ལོ་ཉིས་སྟོང་སུམ་ཅུ་གྱི་བར་རེ་ཡར་ཐོན་རྒྱལ་ཁབ་ཁག་གིས་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་བར་གོ་བསྡུར་གནང་བཞིན་པ་གི་ཐོག། རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེ་འཕར་བཞིན་པ་གི་གནས་སྟངས་སོགས་གླེང་སློང་བྱེད་འཆར་མེད་པར་བརྟེན།

བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་རྒྱ་གར་གྱིས་ཚོགས་ཆེན་འདིར་ཏན་ཏན་གླེང་སློང་གནང་དགོས་ངེས་ཟིག་ཡིན་པ་དང། རྒྱ་གར་ཙམ་མ་ཟད་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཚང་མ་མཉམ་རུབ་ཀྱིས་རྒྱལ་སྤྱིའི་སྤྱི་ཚོགས་ལ་གནོན་ཤུགས་སྤྲད་དེ། བོད་ཀྱི་གནམ་གཤིས་འགྱུར་ལྡོག་གི་ཐོག་དོ་སྣང་གནང་བཅུག་དགོས་པ་མ་གཏོགས། ཧི་མ་ལ་ཡའི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཧ་ཅང་ཚོར་སྣང་སྐྱེན་པོ་དང་ཉེན་ཚབས་རང་བཞིན་གྱི་ངང་གནས་ཡོད་པ་གི་ཁར། ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་ཙམ་མ་ཟད་ལྷོ་ཤར་ཨེ་ཤི་ཡ་གི་ཡུལ་གྲུ་ཁག་ཀྱང་བོད་ཀྱི་གནམ་གཤིས་འགྱུར་ལྡོག་ལ་བལྟོས་ཚབས་ཆེན་པོར་གྱུར་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ཨོ་སི་ཁྲེ་ལི་ཡ་གི་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་མཱེ་ཁེལ་བྷ་ཁ་ལེ་ལགས་ནས་ཀྱང། གནམ་གཤིས་ཚོགས་ཆེན་འདིར་རྒྱ་ནག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་གི་གོད་ཆག་དང་འཁྱགས་རོམ་བཞུ་བཞིན་པ་གི་སྐོར་རེ་གླེང་རྩིས་མེད་པ་དང། སྤྱིར་བཏང་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་ཁག་གིས་བོད་ཀྱི་གནམ་གཤིས་འགྱུར་ལྡོག་ཚོགས་ཆེན་དུ་གླེང་ཐུབ་པ་ཟིག་ཡིན་ནའང། གླེང་སློང་གནང་རྒྱུ་ཡིན་པ་གི་གོ་ཐོས་ཅི་ཡང་མ་བྱུང་བ་དང། གཞི་རྩའི་བོད་མཐོ་སྒང་གིས་མི་འབོར་ཐེར་འབུམ་གཉིས་ལྷག་ལ་འཐུང་ཆུ་མཁོ་སྤྲོད་གནང་གི་ཡོད་སྟབས། གནམ་གཤིས་འགྱུར་ལྡོག་ཚོགས་ཆེན་གྱི་བརྗོད་གཞི་གཙོ་བོ་ཟིག་རང་བཞིན་གྱིས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཁོང་ཚོ་འདི་ལོའི་ཚོགས་ཆེན་དེར་མཉམ་ཞུགས་མ་གནང་དོན་ནི། ཁོར་ཡུག་ཚོགས་ཆེན་སྔ་མ་གི་སྐབས་འཚོགས་ཡུལ་གྱི་ས་གནས་ལ་ཁོར་ཡུག་ཚོགས་པ་མང་པོར་དཀའ་ངལ་རབ་དང་རིམ་པ་མང་པོ་འཕྲད་དེ། སོ་སོའི་མི་མང་གི་བསམ་བློ་ལ་དོ་སྣང་མི་བྱེད་ས་ནས། བོད་པ་བཙན་བྱོལ་བ་གི་བསམ་འདུན་ལ་དོ་སྣང་བྱ་ཁག་པོ་ཡིན་པར་བརྟེན། ད་ལན་ཡང་ང་ཚོས་དམིགས་ཡུལ་འགྲུབ་རྒྱུ་ཁག་པོ་ཡིན་པར་མཐོང་སྟེ། དེའི་ཚབ་ལ་ཐའི་ལན་གྱི་ནང་ཁོར་ཡུག་ཚོགས་འདུ་འཚོགས་ཏེ།

འདི་ལོ་ཡང་ཚོགས་ཆེན་གྱི་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་འགོ་ཁྲིད་དང་ཚོགས་ཞུགས་པ་བདུན་ཁྲི་ལྷག་མཉམ་ཞུགས་ཀྱིས་གནས་ཚུལ་ཞིབ་རྒྱས་ཕྱི་ཟླ་བཅུ་གཉིས་པའི་ཚེས་པ་བཅུ་གཉིས་བར་གོ་བསྡུར་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། འཛམ་གླིང་ནང་ཨེ་ཙི་གོ་རྟོགས་སྤེལ་བའི་ཉིན་མོར་སྒང་ཏོག་ས་གནས་འཕྲོད་བསྟེན་ལས་ཁུངས་ནས་ཨེ་ཙི་འགོས་ནད་སྐོར་གྱི་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་ཨེ་ཙི་འགོས་ནད་དང་འབྲེལ་བའི་དྲི་བ་དྲིས་ལན་འགྲན་བསྡུར་གནང་བའི་སྐོར་ལ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།
ལོ་ལྟར་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་མོ་འདི་ནི World AIDS Dayའམ་འཛམ་གླིང་གཉན་ནད་རེག་དུག་ཉིན་མོར་སྲུང་བརྩི་ཞུ་བཞིན་ཡོད་པ་ལྟར་འདི་ག་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་དང་མངའ་སྡེ་གཞུང་གི་འཕྲོད་བསྟེན་སྨན་ཁང་མཉམ་རུབ་ཀྱི་གོ་སྒྲིག་ཐོག་སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར MG Marg དུ་མང་ཚོགས་ཁྲོད་གཉན་ནད་རེག་དུག་སྐོར་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་སྔོན་འགོག་བྱ་ཐབས་སོགས་དང་འབྲེལ་བའི་དྲིས་ལན་འགྲན་བསྡུར་སོགས་གནང་ཡོད་པ་སྒང་ཏོག་ས་གནས་འཕྲོད་བསྟེན་སྨན་ཁང་གི་སྨན་ཞབས་པ་བདེ་ཆེན་མཚོ་མོ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང། ཨ་ནི། ད་ད་དེ་རིང་ང་ཚོས་ཆུ་ཚོད་དྲུག་དང་ཕྱེད་ཀ་ལ་ང་ཚོས་ད། འཇོག་མེད་ཡ་དེ་ར་ལ།

གལ་ཏེ་ང་ཚོས་ལོ་རེའི་ནང་གཉན་ནད་རེག་དུག་གསར་པ་ཕོག་མཁན་གྱི་གྲངས་ཐོ་བལྟས་པ་ཡིན་ན་འབྲས་ལྗོངས་དེ་བཞིན་མི་འབོར་གྱི་ཆ་ནས་མི་འབུམ་དྲུག་ལས་མེད་ན་ཡང་ད་ཆ་ནད་པའི་གྲངས་འབོར་མི་དྲུག་བརྒྱ་ལྷག་ཡོད་པ་དང་དེའི་ནང་ནས་མི་སུམ་བརྒྱ་ལྷག་མངའ་སྡེའི་འཕྲོད་བསྟེན་སྨན་ཁང་གི་མཐུན་འགྱུར་འོག་སྨན་བཅོས་གནང་མུས་རེད་ཅེས་དང་ངའི་བསམ་པར་ནད་པའི་གྲངས་འབོར་ལ་འཕར་ཆ་བྱུང་པའི་རྒྱུ་རྐྱེན་གཙོ་བོ་ནི་མང་ཚོགས་ཁྲོད། ནད་གཞི་འདིའི་ཐད་གོ་རྟོགས་རྒྱ་ཆེ་ཕེབས་པ་དང་མང་ཚོགས་ངོས་ནས་ཀྱང་མ་བསྐུལ་དང་བླངས་ཐོག་ནད་གཞི་དེ་ཡོད་མེད་ཆེད་དུ་བརྟག་དཔྱད་བྱེད་མཁན་མང་དུ་ཕྱིན་པ་ལ་བརྟེན་ནས་བྱུང་བ་ཞིག་དང་ཕྱོགས་གཞན་ཞིག་ནས་དེང་སང་གཞོན་སྐྱེས་མང་པོ་ཞིག་ནས་ནད་གཞི་དེ་མི་འགོས་ཕྱིར་སྔོན་འགོག་གི་ཐབས་ལམ་སོགས་བེད་སྤྱོད་དང་དོ་སྣང་མ་བྱས་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་གསུང་གི་འདུག།

འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོའི་བརྗོད་གཞི་ནི Let Communities Lead སྤྱི་ཚོགས་ངོས་ནས་སྣེ་ཁྲིད་བྱ་འཇུག་པའམ་རྒྱལ་སྤྱིའི་འཕྲོད་བསྟེན་དང་གཉན་ནད་རེག་དུག་གི་ཚུར་སྣང་ཐོག་མང་ཚོགས་ཀྱི་ཤུགས་རྐྱེན་ཞེས་པ་དེ་ཡིན་འདུག་པ་དང་འབྲས་གཞུང་འཕྲོད་བསྟེན་སྨན་ཁང་ནས་འདི་ལོའི་འཛམ་གླིང་གཉན་ནད་རེག་དུག་ཉིན་མོ་དེ་བཞིན་འདས་པའི་གཟའ་འཁོར་གཅིག་ཙམ་གྱི་གོང་ནས་ས་གནས་མང་ཚོགས་དང་ཕྱོགས་མཐའ་ཁག་ནས་སྤྲོ་འཆམ་དུ་ཕེབས་པ་རྣམས་ལ་གཉན་ནད་རེག་དུག་ནད་གཞི་ངོ་སྤྲོད་དང་སྔོན་འགོག་གནང་ཐབས་སོགས་ཀྱི་ཐད་གོ་རྟོགས་དང་རིན་མེད་ཐོག་ནད་གཞི་བརྟག་དཔྱད་དང་སློབ་སྟོན་གནང་བཞིན་ཡོད་པ་འབྲས་གཞུང་འཕྲོད་བསྟེན་སྨན་ཁང་གི་གཉན་ནད་རེག་དུག་སྟངས་འཛིན་ཚོགས་པའི་ལས་འཆར་འགན་འཛིན་སྨན་པ་བདེ་སྐྱིད་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
གཞི་རྩའི་གཉན་ནད་རེག་དུག་གམ AIDS ནད་གཞི་དེ་ཉིད་ཐོག་མར་བྱུང་བ་ནས་བཟུང་ད་བར་འཛམ་གླིང་ཁྱོན་ཡོངས་ནང་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ལྷག་ལ་ནད་གཞི་དེ་ཕོག་ཡོད་པ་དང་ནད་གཞི་དེའི་རྐྱེན་པས། མི་འབོར་ས་ཡ་བཞི་བཅུ་ལྷག་རྐྱེན་འདས་སུ་གྱུར་ཡོད་པ་མ་ཟད་ད་ལྟའི་ཆར་འཛམ་གླིང་ཁྱོན་ཡོངས་ནང་ནད་པ་ས་ཡ་སུམ་ཅུ་སོ་དགུ་ལྷག་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་སྤྱི་ཚོགས་དྲ་རྒྱ་ནི་དེང་གི་དུས་ཚོད་ནང། མིའི་ཉིན་རེའི་བྱ་གཞག་གི་དོར་དུ་མེད་པའི་ཆ་ཤས་ཤིག་ཏུ་གྱུར་ཡོད་རུང། མཐུན་རྐྱེན་འདི་བེད་སྤྱོད་ཇི་ལྟར་གནང་མིན་ནི་བཀོལ་སྤྱོད་པའི་ཐབས་ལམ་ལ་བརྟེན་ཚུལ་ལ་རག་ལས་པ་ཞིག་ཆགས་ཡོད། ཁག་ཅིག་གིས་བརྒྱུད་ལམ་འདི་བག་མེད་རྣམ་གཡེང་དང་ཁག་ཅིག་གིས་ཤེས་བྱ་སློབ་ཁྲིད་གནང་རྒྱུའི་ལག་ཆ་བེད་སྤྱོད་བྱེད་ཀྱི་ཡོད་པ་ནི་བེད་སྤྱོད་སྣ་ཚོགས་སུ་སྤྱོད་བཞིན་པ་རེད། སྔ་འགྱུར་རྙིང་མའི་གདན་ས་རྣམ་གྲོལ་གླིང་ནས་སློབ་གཉེར་གནང་བའི་རྒན་མཆོག་བཀྲ་ཤིས་ལགས་ཀྱིས་སྤྱི་ཚོགས་དྲ་ལམ་བརྒྱུད་ནས་ནང་ཆོས་དང་འབྲེལ་བའི་ཆོས་བཤད་དང་སློབ་ཁྲིད་གནང་བཞིན་པ་རེད། དེ་རིང་གི་གནད་དོན་གླེང་མོལ་གྱི་ལས་རིམ་ནང། རྒན་མཆོག་བཀྲ་ཤིས་སམ་ལེགས་སྦྱར་སྐད་དུ་དོན་བསྒྱུར་ཞུ་བ་ཡིན་ན་ཨུ་དམ་མངྒ་ལམ་ཞུ་བ་ཁོང་གིས་སྤྱི་ཚོགས་དྲ་ལམ་འདི་བཀོལ་སྤྱོད་གནང་ཕྱོགས་ཀྱི་ཐད་ལ་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

གོ་བདེ་བོའི་ཐོག་ནས YouTube དང་སྤྱི་ཚོགས་དྲ་ལམ་ཐོག་ནས་ཡར་བརྙན་གྱི་ཐོག་ནས་མར་ངོ་སྤྲོད་གནང་ཡག་དང་ད་ངོ་སྤྲོད་གནང་བ་གཅིག་པོ་མ་རེད་དེ་ཡང་ངོ་སྤྲོད་གནང་སྟངས་དེ་ག་དེ་ཡང་མཚར་པོ་བྱས་ཨ་ནི་མི་མང་གཞོན་སྐྱེས་ཚོའི་བློ་ལ་འཇུག་པོ་དེ་འདྲ་ཅིག་གི་ཐོག་ནས་གནང་གི་ཡོད་པ་དེ་ནི་ང་ཚོ་བྱས་ཙང་དེ་རིང་ཁོ་རང་གདན་འདྲེན་ཞུས་བྱས་ནི་རྒན་མཆོག་བཀྲ་ཤིས་ལགས་ལ་ཡ།

འོ་ལགས་སོ་ཐོག་མར་ཨ་ནེ་གསན་མཁན་རྣམ་པ་ལྷན་རྒྱས་ལ། ཨ་ནེ་འཚམས་འདྲི་བཀྲ་ལེགས་ཞུ་གི་ཡོད་ད་ང་རང་ངོ་སྤྲོད་བྱས་པ་ཡིན་པ་ཡིན་ན་ད་ཕ་ཡུལ་དོལ་པོ་ཆགས་ཀྱི་ཡོད་ད་དོལ་པོ་ལབ་དུས་ང་རང་ཚོ་བལ་ཡུལ་དང་ད་བོད་ལབ་དགོས་མ་རེད་པས་ད་འདི་གི་ས་མཚམས་གཅིག་ལ་ཁེལ་གྱི་ཡོད་རེད། ལགས་རེད། དེ་ནས་ཉིས་སྟོང་ཉིས་སྟོང་དགུའི་མཇུག་དེ་པར་ལ་དེ་ནས་ང་རྒྱ་གར་ལ་སླེབས་ནས་ཨ་ནི་ད་ད་ལྟ་ཡི་བར་དུ་སློབ་སྦྱོང་སྦྱངས། ཨ་ནི་ད་འཛིན་གྲྭ་མཐར་ཕྱིན་ནས་ད་ད་ལྟ་ཅིག་སློབ་དཔོན་གྱི་མིང་སྐམ་པོ་ཙམ་ཅིག་འཁྱེར་ནས་ད་འདུག་བྱས་ནས་བསྡད་བསྡད་ཡོད་ད་ད་ལྟ་ང་གནས་སྐབས་ཅིག་གི་རིང་ལ་ཨ་ནི་ད་ལྟ་དེ་ཨོ་རི་ས།

རྣམ་གྲོལ་གླིང་ངོ་ལྟ་དེ་ཆགས་ཡོད། སྔོན་མ་འབྲས་སྤུངས་ཕྱོགས་ལ་ལོ་གསུམ་ཙམ་ཞིག་གི་རིང་ལ་མཚན་ཉིད་རིག་པ་སྦྱངས་མྱོང་ཡོད། དེ་ནས་ད་རྣམ་གྲོལ་གླིང་སླེབས་རྗེས་རྣམ་གྲོལ་གླིང་འཛིན་གྲྭ་བརྒྱུད་རིམ་འདུག་ཟེར་ནས་ཡོང་ནས་འཛིན་གྲྭ་ཚར། འདུག་ཟེར་ནས་ད་ང་རང་ཚོའི་དགོན་པ། རྣམ་གྲོལ་གླིང་དགོན་པ་འགྲོ་སྟངས་ག་རེ་ཡོད་རེད་ལབ་ན་དེ་ནས་བཤད་གྲྭ་མཐར་ཕྱིན་ཚར་བའི་རྗེས་སུ་ཡང་ལྷོད་ལྷོད་དེ་མ་ཡིན་པ་བྱས་ནས་དེ་ནས་དགོན་པ་གི་བཀའ་དྲིན་དགོན་པ་གི་དྲིན་ལན་གསོ་ཡས་ཀྱི་ཆེད་དུ་ཨ་ནི་ལོ་བཞི་དང་ལྔ་ད་བྱུང་ན་མི་ཚེ་གང་པོ་འདུག་ཟེར་ནས་ཞབས་ཏོག་ཞུ་ཡས་ཀྱི་རིམ་པ་དེ་འདྲ་ཅིག་ཡོད་རེད་ཨ་ནི་ང་ཚོ་ད་ཞབས་ཏོག་ཞུ་ཡས་ལབ་དུས་རྣམ་གྲོལ་གླིང་དགོན་པའི་ནང་ལོགས་རང་ཞབས་ཏོག་ཞུ་དགོས་དེ་འདྲ་ངེས་པ་ཡོད་མ་རེད་ད་ང་ཚོ་ཕྱི་ལོགས་ལ་ལོ་གཅིག་གི་རིང་ལ་དགེ་རྒན་ཕལ་ཆེར་ད་ལོ་རྟག་པར་ཅིག་རེད་དགེ་རྒན། དྲུག་བརྒྱ་བདུན་བརྒྱ་ཙམ་ཞིག་ད་ལོ་རྟག་པར་ཅིག་གཏོང་གི་ཡོད་རེད་ཨ་ནི་དགོན་པ་ནང་ལོགས་དང་ཕྱི་ལོགས་ཚང་མ་བསྡོམས་པ་ཡིན་ན་ད་དེ་འདྲ་རེད་ད་ད་ལོའི་ཆ་ལ་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་དེ་ལ་ང་རང་རྣམ་གྲོལ་གླིང་དགོན་པ་ནང་ལ་ཨ་ནི་དགེ་རྒན་གྱི་མིང་ཐོག་ནས་ལས་ཀ་བྱས་པ་ཡིན་ཨ་ནི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་ལ་ཨ་ནི་རྣམ་གྲོལ་གླིང་གི་སྔ་འགྱུར་མཐོ་སློབ་མདོ་སྔགས་རིག་པའི་འབྱུང་གནས་གླིང་གི་རྒྱུན་ལས་ཀྱི་བཀའ་ཕེབས་པ་ནང་བཞིན་ཨ་ནི། ཨོ་རི་ས་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་ཡི་དགོན་པ་བདུད་འདུལ་རབ་བརྟན་གླིང་ཟེར་དགོན་པ་ཞིག་འདུག་ད་འདི་ལ་ལས་ཀ་བྱས་ཨ་ནི་འགྲོ་རོགས་བྱས་ཟེར་ནས་ཁོང་རྣམ་པ་ཚོ་གིས་ཨ་ནི་བཀའ་ཕེབས་པ་ནང་བཞིན་བྱས་ནས་དེ་ད་ལྟ་ང་འདི་ལ་སླེབ་དགོས་རྒྱུ་མཚན་འདོགས་ད་འདི་འདྲ་བཞིན་ད་འདི་ལ་ད་སློབ་གྲྭ་འདུག་ཨ་ནི་བཤད་གྲྭ་འདུག་ད་འདི་གཉིས་ཀ་ལ་ཨ་ནི་ད་ངས་སློབ་ཁྲིད་རེ་ཞིག་འགྲོ་བཞིན་པའོ་ད་འདི་འདྲ་ཅིག་ཡིན་ད་ལྟ་ད་ཚུར་སླེབ་དགོས་རྒྱུ་མཚན་ཐག་གཅོད་རེ་ཞིག་མ་གཏོགས་ང་རང་སྒེར་གྱི་མ་རེད་ད་ང་རང་ཚོ་ཕ་གི་དགོན་པ་ནས་བཀའ་བཞེས་སོང་བྱས་ནས་ང་ཚོ་འདི་འདྲ་འགྲོ་དགོས་ཡོད་རེད་ལ།

སློབ་ཚན་འདི་ཚོ་འཛིན་གྲྭ་དང་པོ་ནས་འཛིན་གྲྭ་དགུ་པ་ཡི་བར་དུ་སློབ་ཚན་ཚོ་ག་རེ་ཁྲིད་དགོས་ཀྱི་ཡོད་མེད་ད་མདོ་དང་སྔགས་རིག་གནས་ད་མདོ་སྔགས་རིག་གནས་དང་བཅས་པ་ད་ཚང་མ་ཡོད་དེ་བར་དུ་ཚང་མ་རྣམ་གྲོལ་གླིང་ཡོད་པ་ནང་བཞིན་གཅིག་པ་གཅིག་རྐྱང་དེ་ག་རང་ཨ་འདི་ལ་འདུག་ཨ་ད་ལོའི་ཆ་ལ་ད་ང་བཤད་གྲྭ་འཛིན་གྲྭ་བརྒྱད་པ་དང་དེ་ནས་སློབ་གྲྭ་དེ་ལ་དེ་ནས་ཅིག་བོད་གཞུང་གི

ཨུཏྤམ་མངྒ་ལམ་ཞུ་བྱས་ནི་གནས་རྩ་ཆེན་པོ་འདི་འདྲའི་ཏག་ཏག་ལོ་རྒྱུས་ནང་ལོགས་ལ་གོ་མ་མྱོང་པའི་དཔེར་ན་ང་ལ་ཡ་དང་པོ་འདྲ་བོ་འདི་ངས་མཇལ་ཡས་དེ་ག་རེ་མཇལ་ཟེར་ན། གནས་ཆུང་ཆོས་རྒྱལ་ཆེན་པོའི་གི་བྱུང་རབས་སྐོར་དེ་ཅིག་བཀའ་གནང་འདུག་དེའི་སོ་ར་འདི་ལྟ་ག་འདྲ་ཅིག་ང་ཚོའི་བོད་ཀྱི་ཆོས་དང་རིག་གཞུང་གི་རྩ་བ་འདི་ཚོ་ག་ནས་བྱུང་གི་ཡོད་མེད་དེ་འདྲའི་ཐོག་ལ་ཡ་ཉམས་ཞིབ་ཞེ་པོ་ཅིག་གནང་བྱས་ཁྱེད་རང་གིས་ནི་འགྲེལ་བཤད་ཞེ་པོ་ཅིག་གནང་གི་འདུག་ད་འདི་མཚར་པོ་ཅིག་ལ་འདུག་ལ་སྐབས་རེ་དེ་ནས་ཡང་ཅིག་མི་མང་ཚོ་ལ་ཡང་དེ་གོ་སྐོན་སོ་ད་ཡག་པོ་ཞེ་པོ་ཅིག་ཡོང་གི་ཡོད་པས་སོ་ར་ཅིག་དེ་འདྲའི་བྱས་ད་འདི་ལྟ་ཁྱེད་རང་གི་དང་ད་འདི་བརྙན་ཐུང་འདི་ཚོ་མཇལ་མཁན་མང་པོ་འདུག་ཨང་ལྟ་མཁན་ཞེ་པོ་ཅིག་འདུག་དེ་ནས་ཏན་ཏན་མི་མང་པོ་ཅིག་གིས

ད་དེ་ནས་ག་རེ་རེད་ལབ་ན་དང་པོ་ངས་ང་རང YouTuber བྱེད་ཀྱི་ཡིན་གཅིག་གཅིག་བྱེད་ཀྱི་ཡིན་གཉིས་གཉིས་བྱེད་ཀྱི་ཡིན་ཟེར་དམིགས་ཡུལ་རྒྱ་ཆེན་པོ་ཞིག་ཟིན་པའི་ཐོག་ནས་ནི། ད་ང་རང་ལས་བྱ་འགྲོ་བཞིན་པ་དེ་དེ་འདྲའི་གི་ཅིག་འཆར་གཞི་བཏིང་བཞག་པ་དེ་གང་ཡང་མ་རེད་ད་དང་པོ་ངས་ད་ག་རེ་ཟེར་ཡིན་ལ་མིན་ལ YouTube ཅིག་སྒོ་ཕྱེས་བཞག་པ་རེད། དེ་ནས་སྒོ་ཕྱེས་དེ་ནས་ང་རོགས་པ་མང་པོ་ཅིག་གིས་ད་ང་རང་འཛིན་གྲྭ་རོགས་པ་རེད་དེ་ག་ནང་བཞིན་གྱིས་ད་ཕྱི་ནང་རོགས་པ་མང་པོ་ཅིག་གིས། དཔེ་ཀློག་རྒྱབ་སྟངས་དེབ་ཀློག་སྟངས་ད་དེབ་ཀློག་པ་ཡང་མགོ་ཚོད་ཀྱི་མི་འདུག་ཆུ་ཚོད་གསུམ་གསུམ་གྱི་རིང་ལ་ཉི་མ་གཅིག་གི་རིང་ལ་ཅིག་ག་ཚོད་ཀློག་པ་ཡིན་ན་རྡོག་རྡོག Topic Main བརྗོད་བྱ་རྡོག་རྡོག་དེ་ཚུར་ལེན་མ་ཐུབ་པ་བྱས་ནས་དཀའ་ངལ་ཟུར་འཕྲད་ཀྱི་འདུག་ཟེར་ནས་མང་པོ་ཅིག་གིས་དེ་འདྲ་གསུང་གི་འདུག་ད་དེ་ལ་དམིགས་བསལ་གྱི་ཐབས་ལམ་འདི་དཀའ་ངལ་དེ་སེལ་གྱི་ཐབས་ལམ་རེད་བྱས་མ་སོང་ད་ག་རེ་ཡོད་རེད་ཟེར་བྱས་མང་པོ་ཅིག་གིས་ང་ལ་དེ་འདྲ་ད་འཛིན་གྲྭ་འཚོགས་པའི་སྐབས་ལ་ཡིན་པ་ཡིན་ན་རེད་ང་ད་ཅིག་དེ་འདྲ་ད་དུས་ཚོད་སྔ་རྗེས་ལ་མ་འབྱོར་བ་དེ་འདྲ་གསུང་མཁན་མང་པོ་ཅིག་བྱུང་སོང། ཨ་དེ་ལ་བརྟེན་ནས་ཉི་མ་གཅིག་ད་ངས་དཔེ་ཀློག་བརྒྱབ་སྟངས་ཀྱི་སྐོར་ལ་ཅིག YouTube གི་ཐོག་ལ Video ཅིག་བཟོས་ནས་བླུགས་ས་ཡིན་པ། ལགས་རེད། དེ་ནས་དེ་བླུགས་ཡོང་དུས་ཙམ་པ་ལ་དེ་ནས་ཏིན་ཏེས་ལྟ་མཁན་འགྲོ་ཞིག་ཏེས་ཞིག་མི་ཏེས་མང་པོ་རང་བསླེབས་སོང་ཚོགས་ཞུགས Subscriber ལབ་དགོས་མ་རེད་པས་ད་དེ་ཏེས་བསླེབས་ཡོད་རེད་དེ་ག་ནང་བཞིན་གྱི་ལྟ་མཁན་ཡང་གང་ལ་གང་འཚམ་བསླེབས་སོང། དེ་ནས་མུ་མཐུད་བྱས་ནས་དེ་ནས་ངས། ང་རང་བཤད་གྲྭ་ནང་དུ་སྦྱངས་བཞག་པའི་ལྟ་གྲུབ་རིག་གནས་ད་དེ་ཚོའི་ཐོག་ལ་ངས་བརྙན་ཐུང་མང་པོ་ཞིག་བཟོས་པ་ཡིན་ལྟ་མཁན་པོ་བྱས་མ་སོང་གང་ལ་གང་འཚམ་སླེབས་ཡོང་གི་འདུག་དེ་ནས་དེ་འདྲ་བྱེད་དུས་ཙམ་པ་ལ་དེ་ནས་ངའི་དམིགས་ཡུལ་བྱས་མ་སོང་ན་ད་གཞི་ནས་རག་པ་རེད་ད་དམིགས་ཡུལ་ག་རེ་རག་པ་རེད་ལབ་པ་ཡིན་ན་ད་ང་རང་མི་ཚེ་གང་པོ་ལ་མི་ཚེ་གང་པོ་ཟེར་ན་ད་ད་ལྟ་བའི་བར་དུ

ཅིག་མི་གཞན་པས་ཅིག་རྒྱབ་སྐྱོར་གནང་མཁན་ཡོད་མེད་ལ་མ་ལྟོས་པ་བྱས་ནས་སོ་སོ་གིས་སྦྱངས་བཞག་པ་དེ་དེ་ག་སེ་བཞག་ན་ཨ་ནི་འཕྲོ་བརླག་ཨ་ནི་སྦྱོང་དུས་སྐབས་སུ་ཡང་ཅིག་ང་རང་ཡིན་ན་སློབ་སྦྱོང་སྦྱོང་བའི་སྐབས་སུ་ཅིག་ཡར་མར་འཁྱམ་འགྲོ་དེ་འདྲ་གང་ཡང་མེད་སྦྱོང་སྐབས་སུ་ཧུར་ཐག་པར་ཐག་སྦྱངས་མྱོང་དེ་འདྲ་ཡོད་ར་དེ་འདི་འདྲ་ཚར་ཚར་བའི་རྗེས་སུ་སྦྱངས་བཞག་པ་དེ་འདྲ་བཞག་ན་ཨ་དུས་ཚོད་འཕྲོ་བརླག་མི་ཚེ་འཕྲོ་བརླག་ཨ་ནི་ཅིག་དེ་འདྲ་བྱས་ནས་དུས་ད་རྒྱུ་མཚན་མང་པོ་ཅིག་ལ་བརྟེན་ནས་ད YouTube གི་ཐོག་ནས་ད་ངས་སྦྱངས་བཞག་པའི་སློབ་སྦྱོང་དེ་ད་མི་མང་ལ་ཡང་ངས་ཅིག་ཁྱབ་སྤེལ་གཏོང་ཐུབ་ཡས། ཨ་ནི་དེ་གི་ཐོག་ནས་ཅིག་ང་རང་གིས་སྦྱངས་བཞག་པ་དེ་ཡང་བསྐྱར་ཐོས་པ་བསམ་པ་སྒོམ་པ་ཡང་བསྐྱར་དཔེ་ཀློག་བྱེད་ཡས་གི་ད་དེ་འདྲ་གོ་སྐབས་ཤིག་འདུག་བསམ་ནས་ཨ་ནི་ངའི་དམིགས་ཡུལ་ཅིག་ད་འདུག་ཟེར་ནས་ད YouTube གི་ཐོག་ལ་ཐོན་དགོས་རྒྱུ་མཚན་གཅིག་དེ་རེད་ད་རྒྱུ་མཚན་གཉིས་པ་དེ་བྱས་མ་སོང་ན།

ག་རེ་ལབ་དགོས་རེད་ད་ཅིག་བློ་སྐྱེད་རེད་བྱས་མ་སོང་སློབ་སྦྱོང་ག་རེ་རག་སོང་དེ་རིང་ཁྱོད་འཛིན་གྲྭ་ལ་ཕྱིན་ཡོང་དུས་ཙམ་པ་ལ་དགེ་རྒན་འགྲམ་ནས་ད་ཁྱོད་བློ་སྐྱེད་ག་རེ་རག་སོང་ཟེར་སྐད་ཆ་དྲིས་དུས་ང་ཚོ་སྟོན་ཡས་གང་ཡང་རག་གི་མི་འདུག་ད་དེ་སྟོན་ཡས་མ་རག་པ་དེ་ག་རེ་རེད་ལབ་ན། ཉན་མཁན་གཅིག་གི་ངོས་ཉན་མཁན་གྱི་ངོས་ནས་སྐྱོན་ཡིན་ས་མ་རེད་དྲན་གྱི་འདུག་དེ་ནས་ཉན་མཁན་ངོས་ནས་ཡང་ད་སྐབས་རེ་གཅིག་གིས་སྣང་མེད་འགྲོ་ཡས་ལ་སོགས་པ་དེ་འདྲའི་སྐྱོན་ཡོང་གི་ཡོད་རྒྱུ་རེད་དེ་ཡིན་ན་ཡང་གཙོ་བོ་དེ་མར་བསླབ་མཁན་གྱི་ངོས་ནས་ང་རང་ཡིན་པ་ཡིན་ན་མི་ཚེ་ནང་ལོགས་ལ་དཔེ་ཁྲིད་མང་པོ་ཞུ་མྱོང་ཡོད་དེ་ཡིན་ན་ཡང

ཆོས་ཉམས་ལེན་བྱེད་སྟངས་ཡིན་ན་རེད་ཡང་ན་ཤིང་གི་ལོ་རྒྱུས་གང་ཅིའི་ཐོག་ནས་ད་ཅིག་རྡོག་རྡོག་རེ་རེ་སྙིང་རྗེ་པོ་སྟབས་བདེ་པོ་ད་དེང་སང་མི་ཚོ་ཅིག Shortcut འགྲོ་ཡས་རེད་དཔེ་མི་ཚོ་དགའ་པོ་ཡོད་རུང་དེ་ཡིན་དུས་ཙང་ཅིག་བརྗོད་བྱ་བརྗོད་བྱ་ཡི་ཐོག་ནས་རྒྱ་ཆེ་པོ་གཏིང་ཟབ་པོ་ཡིན་པ་ཡིན་ན་ཡང་ད་གོ་སྟབས་བདེ་པོ་བྱས་ནས་ག་འདྲ་བྱས་ནས་ལབ་དགོས་ས་རེད་ག་འདྲ་བྱས་ནས་གོ་བརྡ་སྤྲོད་དགོས་ས་རེད་ཟེར་ད་དེ་འདྲའི་གི་དམིགས་ཡུལ་ཅིག་ཨ་ནི་བསླེབས་སོང་ཨ་དེ་འདྲ་ཅིག་ཐོག་ནས་ད་ང YouTube གི་ཐོག་ལ་བརྗོད་བྱ་འདྲ་མིན་སྣ་ཚོགས་ཐོག་ལ་བཤད་དགོས་རྒྱུ་མཚན་འདྲ་ཞིག་དམིགས་ཡུལ་ཞིག་བར་ཟེར་ན་ཨོ་ད་འདི་འདྲ་བྱུང་སོང་ལགས། ད་ལྟ་འདི་ནང་ལ་རྒན་ལགས་ཀྱི YouTube ཀྱི་སྔོན་མ་གློག་བརྙན་བཟོས་པ་འདིའི་ནང་ལོགས་ལ་མང་ཆེ་གཅིག་གིས་དགའ་པོ་བྱེད་ས་ལ་འདུག་བལྟས་བསྡད་པ་ཡིན་ན་ནམ་རྒྱུན་ཆ་ཆེན་གྱི་འབྲེལ་བ་ཡོད་བསྡད་པ་དཔེར་ན། ཅིག་ཐུགས་དམ་བཞུགས་ཡག་འདྲ་བོ་འཆི་བ་གྲོངས་ཚར་ནས་སྐྱེ་བ་ལེན་སྟངས་དང་དེ་འདྲའི་སྐོར་ལ་ཡག་རེད་ཡང་ཅིག་གནས་ཆུང་ཆོས་རྒྱལ་ཆེན་མོའི་གྱི་བྱུང་རབས་རེད་ད་ནི་ཅིག་བུད་མེད་ཅིག་ཡིན་ན་ད་ཟླ་མཚན་དེ་སླེབས་པའི་སྐབས་ལ་དགོན་པ་ལ་འགྲོ་ཆོག་གི་རེད་མ་རེད་ཟེར།

ད་དང་པོ་ངས་ང་རང་གི་སློབ་སྦྱོང་གཙོ་བོ་དེ་གཅིག་ནང་པའི་གི་ང་རང་ཚོ philosophy ད་ལྟ་གྲུབ་ཀྱི་ཐོག་ལ་ལྟ་གྲུབ་རེད་ནང་པའི་གི་ཨ་ནི་ང་རང་ཚོ་ད་ལྟ་གྲུབ་དང་འབྲེལ་བའི་ད་ག་ལོ་ད་རིག་གནས་རེད་ད་དེ་ཚོའི་ཐོག་ལ་ངས་སློབ་སྦྱོང་མང་པོ་བྱས་ཡོད་རེད་ད་ངས་དམིགས་ཡུལ་དེ་དང་པོ་ག་རེ་བཅངས་ཡོད་རེད་ལབ་ན་ད་ང་རང་ནང་པ་སངས་རྒྱས་པའི་ལྟ་གྲུབ་ལབ་དུས་གཅིག་རེད་དེ་ཡིན་ན་ད་དེ་གྲུབ་མཐའ་དང་ཐེག་པ་དང་གང་ཟག་དང་ཅིག་མང་པོ་ཅིག་ལ་སྦྱར་ནས་བཤད་ན་ཞེ་བོ་ཅིག་བཤད་ཡོད་རེད་ད་དེ་ཚོ་ངས་གང་ཐུབ་ཐུབ་ཅིག་སྟབས་བདེ་བོ་ཉན་བདེ་བོ་ཞིག་ལ་མང་བཤད་ཀྱི་འདོད་པ་རེད་ཅེས་བྱས་ནས་ངས་དམིགས་ཡུལ་དེ་འདྲ་བཞག་པ་རེད་དེ་ཡིན་ན་ཡང་ད་དེ་ཚོ་ང་རང་ཚོའི་དགོན་པ་གྲྭ་ཚང་ཁག་ལ་བསླབ་པ་སློབ་གཉེར་གནང་མཁན་ད་དེ་ཚོ་ཙམ་ཞིག་མ་གཏོགས་མི་མང་དཀྱུས་མ་ནང་ལོགས་ལ་འགྲོ་ཐུབ་ཀྱི་མི་འདུག་ཁྱབ་ཐུབ་ཀྱི་མི་འདུག་གང་རེད་ཟེར་ན་མི་མང་དཀྱུས་མ་ནང་ལོགས་ལ་ནང་པའི་ལྟ་གྲུབ་ཐོག་ལ་སློབ་སྦྱོང་དེ་འདྲའི་ཤུགས་ཆེན་པོ་ཅིག་ད་མང་ཆེ་གནང་ཡང་གནང་ཡོད་མ་རེད་ལ་གནང་ན་ཡང་དེ་འདྲའི་གི་ད་དུས་ཚོད་མང་པོ་བཏང་མེད་ཙང་དེ་ཚོ་ལ་ཉན་མཁན་ཏོག་ཙམ་ཉུང་ཉུང་རེད་བཞག་ཡོད་འདུག་དེ་ནས། ག་ལེ་ག་ལེ་ག་ལེ་ད་ངའི་དམིགས་ཡུལ་དེ་ག་བ་ལ་བབས་པ་རེད་ལབ་ན། ད་གཅིག་ནི་བླ་མའི་རྣམ་ཐར་རེད། ལོ་རྒྱུས་རེད་ད་སྤྱིར་བཏང་གི་ནང་ཆོས་དང་འབྲེལ་བའི་རིག་གཞུང་རེད། དེ་ནས་གཅིག་ང་རང་ཚོ་ལྷ་སྒོམ་སྟངས་ཀྱི་རིག་པ་གཅིག་ལྷ་གཅིག་སྒོམ་པ་ན་གཅིག་གཅིག་བྱེད་དགོས་རེད་དེ་མ་སྒོམ་པ་ན་གནོད་གི་རེད་ཟེར་འདུག་དེ་ཡང་གཅིག་ང་རང་ཚོ་གསུར་བཏང་བསང་དང་གསུར་བསང་དང་གསུར་བཏང་གི་ཡོད་རེད་བསང་དང་གསུར། ཉི་མ་གཅིག་བཏང་སང་ཉིན་མ་བཏང་ན་ཡང་གནོད་གི་རེད་ལྷ་ཡིས་གནོད་གི་རེད་ཀླུ་ཡིས་གནོད་གི་རེད་ཟེར་ནས་མི་ཁ་ཤས་ཀྱིས་འགྲེལ་བཤད་རྒྱབ་མ་ཤེས་པ་བྱས་ན་འདི་ཅིག་ཅིག་ག་རེ་ལབ་དགོས་རེད་མི་ཚོ་ཞེད་སྣང་ཅིག་སྐྱེ་བཅུག་གི་འདུག་དེ་དང་འབྲེལ་བའི་ནས་ཅིག་གི་དྲི་བ་མང་པོ་ཅིག་མི་མང་གི་ཐོག་ནས་ཡོང་གི་འདུག་རོགས་དེ་འདྲ་ཡིན་ཙང་ད་ངས་ནང་པའི་ལྟ་གྲུབ་ཀྱི་ཐོག་ནས་བཤད་དེ་ཏོག་ཙམ་ཉུང་བར་ཕྱིན་པ་བྱས་ད་ད་ལྟ་ངས་ལ་ལོ་ནམ་རྒྱུན་ཆོས་ཉམས་ལེན་བྱེད་སྟངས་ཞོགས་པ་ནས་དགོང་དག་བར་ཆོས་ཉམས་ལེན་བྱེད་ཟེར་སྒོམ་ཉམས་ལེན་བྱེད་གོམ་རྒྱག་གཅིག་པོ་གི་ཆེད་མ་ཡིན་པ་ཇི་ལྟར་ང་རང་ཚོ་ཁ་འདོན་དགེ་སྦྱོར་བྱེད་སྟངས་རེད་ལྷ་སྒོམ་སྟངས་རེད་དེ་ག་ནང་བཞིན་བསང་དང་གསུར་གཅིག་བཏང་བ་ན་ག་འདྲས་བཏང་དགོས་སྐོར་དེ་ལ་དམིགས་བསལ་གྱི་འགྲོ་སྟངས་ག་འདྲས་ཡོད་རེད་ད་དེ་བཏང་ཆད་བ་ན་ཆད་དང་ལྷག་འདུག་ཐོག་ན་ཅིག་གནོད་སྐྱོན་ག་རེ་ཡོད་ཟེར་ད་དྲི་བ་མང་པོ་ཞིག་སླེབས་འདུག་ཨེ་ད། ཅི་གང་རུང་བར་ད་ངས་བརྗོད་བྱ་དེ་ད་དེང་སང་ཡིན་ན་ད་སྔོན་མ་ཡིན་ན་ཉན་མཁན་མང་ཆེ་བ་དགོན་པ་གྲྭ་ཚང་ནང་ལ་བཞུགས་པའི་ད་དགེ་འདུན་པ་ཆགས་བསྡད་པ་རེད་དེང་སང་ཡིན་ན་ད་མི་སྐྱ་ཕོ་མོ་རྣམས་ལ་ཞེ་བོ་ཅིག་ཁྱབ་བསྡད་ད་ལྷག་པར་དུ་ད་གཞིས་ཆགས་ཁག་མང་པོ་ཅིག་གི་ནང་དུ་ཁྱབ་བསྡད་འདུག་དེ་ནི་འདྲ་ཡིན་ཙང་ད་ངས་ཅི་གང་རུང་བར་ད

རེད་རེད་ད་འདི་ཚོའི་ཐོག་ལ་ཅིག་ད་ངས་དང་པོ་འདི་ཐོག་ལ་བཤད་དགོས་རྒྱུ་མཚན་དུ་བྱེད་མ་སོང་ད་རྒྱུ་མཚན་དཔེར་ན་ང་ཚོ་གཅིག་གི་རྗེ་བཙུན་སྒྲོལ་མ་ཟེར་འོ་ད་དཔལ་ལྡན་ལྷ་མོ་ཟེར་འོ་ད་དེ་ནས་ང་རང་ཚོ་གཅིག་གི་གནས་ཆུང་ཆོས་རྒྱལ་ཆེན་པོ་ཟེར་འོ་ད་འདི་ཚོ་ང་ཚོ་གཅིག་གི་ནམ་རྒྱུན་དཀྱུས་མ་རེད་ལྷ་དཀྱུས་མ་རེད་ཅིག་ཅིག་ག་རེ་ལབ་དགོས་རེད་ད་ཆོས་སྐྱོང་སྲུང་མ་དཀྱུས་མ་རེད་ནམ་རྒྱུན་ང་རང་ཚོ་ཁ་ནས་ག་དུས་ནས་བརྗོད་བརྗོད་བཞིན་པ་ཡིན་ཙང་ཧ་གོ་མདོག་མདོག་ཅིག་ནས་གཅིག་གིས་དོན་དག་ཆུང་ཆུང་ཞིག་ལ་ཞག་སྣང་མེད་ཤོར་འགྲོ་གི་འདུག་བྱས་ད་ང་ཚོས་དོན་དག་ཆུང་ཆུང་དེ་མི་གཅིག་གིས་དྲི་བ་དྲིས་པ་ན་ལན་རྒྱག་ཡ་མ་རག་བ་ཆེ་ལྷག་གཟིམ་ས་དེ་སོ་སོའི་བླ་མ་གང་ལ་བདག་བླ་མ་རྩ་ཆེན་པོ་ར་བླ་མ་གཅིག་གཅིག་རེད་བླ་མ་འདི་སྐྱབས་གནས་སྐུ་འདི་བླ་མ་རྩ་ཆེན་པོ་ཡིན་དང་ཡིན་པ་རེད་ཡིན་ན་ཡང་བླ་མ་དེས་ང་ཚོའི་མི་ཚེ་སྐྱོབ་ཐུབ་མ་རུང་བ་དང། བླ་མས་ང་ཚོའི་མི་ཚེ་སྐྱོབ་ཐུབ་ཡོད་མ་རེད་བླ་མས་ཆོས་གསུངས་པ་དེ་ང་ཚོས་ཉམས་ལེན་བྱས་བ་ན་སྐྱོབ་ཐུབ་ཡོད་རེད་ཉམས་ལེན་མ་བྱས་ན་སྐྱོབ་ཐུབ་ཡོད་མ་རེད་བྱས་ཙང་ང་རང་ཚོའི་རྒྱུན་དུ་སོ་སོའི་འཚོ་བ་དང་འབྲེལ་བའི་ཐོག་ནས་ཨ་ལ་ག་རེ་སྒོམ་དགོས་རེད་ཅེས་ག་རེ་ཉམས་ལེན་བྱེད་ཀྱི་ཡོད་ད་དེ་ཚོ་ཚིག་ཆུང་ཆུང་གི་ཐོག་ནས་དོན་དག་ཆུང་ཆུང་འདི་ཚོ་ང་ཚོ་སྣང་མེད་བྱས་ནས་འདུག་ཟེར་མང་པོ་ཞིག་ལྷག་གི་ཡོད་ཆོས་འདུག་ད་དེ་ཚོའི་ཐོག་ལ་ངས་འགྲེལ་བཤད་རྒྱག་དགོས་རྒྱུ་མཚན་རེ་བྱས་མ་སོང་ད་ལྟ་བུ་སྡུག་བྱུང་རེད་ད་དེ་དང་འབྲེལ་བའི་དེ་ནས་དྲི་བ་མང་པོ་ཞིག་སླེབས་ཡོང་གི་འདུག་ད་ད་རེས་ང་ནི་མང་པོ་བྱས་སྙིང་རྗེ་ད་ངས་ཡང་གང་ཐུབ་ཐུབ་ཅིག་ད་ག་འདྲས་བྱས་ནས་གོ་བརྡ་འཕྲོད་པ་བྱས་ན་བསམ་བསམ་ད་དེ་འདྲ་བྱས་ངས་གང་ཐུབ་ཐུབ་ཅིག་ང་རང་གི་ངོས་ནས། རྩལ་བཏོན། མེད་ན་མ་གཏོགས་ཡོད་ཚད་རེ་ཞིག་མ་བཏོན་ན་ད་མི་ཚོ་ག་འདྲས་བྱས་དོ་སྣང་སླེབས་པའི་ལས་བྱེད་དགོས་པར་ག་འདྲས་བྱས་ནས་དོ་སྣང་སླེབས་ཐབས་བྱེད་དགོས་པར་ཟེར་ཀྱི་བ་ད་དེ་ཚོར་ངས་ཤུགས་རྒྱག་གི་ཡོད་རེད་ད་དེ་དང་འབྲེལ་བའི་ཐོག་ནས་མང་པོ་ཅིག་དགའ་པོ་བྱས་ཨ་དེ་འདྲ་བྱས་པའི་ཐོག་ནས་དེ་ནི་ང་རང་རྒྱུན་དུ་ཞོགས་པ་ནས་ཞོགས་པ་ཞོགས་པ་ཡི་སྐབས་སུ་དེ་འདྲ་བྱེད་ཀྱི་ཡོད་གོང་ད་སྐབས་སུ་དེ་འདྲ་བྱེད་ཀྱི་ཡིན་ན་ཤེས་ཀྱི་མི་འདུག་བླ་མ་གཅིག་གིས་འགྲེལ་བཤད་དེ་འདྲ་རྒྱག་གི་འདུག་གཅིག་གིས་འགྲེལ་བཤད་དེ་འདྲ་རྒྱག་གི་འདུག་དེ་ག་རེ་རེད་གལ་ལ་དེ་འདྲ་ག་རེ་ཟེར། དེ་མང་པོ་ཞིག་གིས་འདི་འདྲ་བྱས་ནས་ང་ལ YouTube Comment གི་ཐོག་ནས་འདི་འདྲ་བྱས་ནས་མཆན་འགྱངས་མཁན་མང་པོ་བྱུང་སོང་ད་དེ་དང་འབྲེལ་བའི་ཐོག་ནས་དེ་ནས་ངས་ག་རེ་ཟེར་ན་ད་ཅིག་དྲི་བ་དྲིས་ལན་གྱི་སོགས་རེད་དེ་དཔེར་ན་སྔོན་མ་རུ་བྱས་ན་ངས་ག་རེ་བྱེད་ཀྱི་ཡོད་ལབ་ན་ང་རང་གིས་རང་མོས་ལྟར་དུ་བྱས་ནས་ད་དེ་རིང་ངས་འདི་བཤད་ཀྱི་ཡིན་སང་ཉིན་ངས་འདི་བཤད་ཀྱི་ཡིན་གནངས་ཉིན་ངས་འདི་བཤད་ཀྱི་ཡིན་ཟེར་ང་རང་གིས་གཏན་འབེབས་བཟོས་ནས་ནི་འདུག་ཟེར་བཤད་ཀྱི་ཡོད་དེ་ནས་ད་ཕྱིས་ཕྱིས་སུ་ག་རེ་ཆགས་སོང་ལབ་ན་ངས YouTube དེ་ཅིག་ག་རེ་ལབ་དགོས་རེད་ད་ཅིག་དྲི་བ་དྲིས་ལན་བྱས་ཡོད་རེད་དེ་ཡག་པོ་ཆགས་ཟིན་སྔོན་མ་ང་རང་གི་བསམ་བློ་ལ་མེད་པ་དེ་ཨེམ་ཨེ་སི་གི་ཡག་པོ་ཤུགས་ཆགས་ཟེར་བ་སྔོན་མ་ཡིན་ན་ང་རང་གིས་འདོད་འདོད་ཅིག་མ་གཏོགས་ཡོད་མ་རེད་ད་ད་ལྟ་མི་མང་གིས་དྲི་བ་ཞིག་དྲིས་དེ་ལ་ངས་སང་ཉིན་ལན་རྒྱབ་ཡང་གནངས་ཉིན་ཁོ་ཚོ་གིས་འདི་ལ་དོགས་སློང་གནང་ཡང་ངས་འདིའི་རྗེས་ལ་ཡང་འདིར་བསྐྱར་དུ་དྲིས་ན་ཡང་འདིར་ལན་རྒྱབ་ཨོ་འདུག་ཟེར་ནས་ད་ཅིག་མི་མང་དང་ཅིག་གི་མཆན་ད་དེ་ཚོའི་བར་ལ་མཆན་རྒྱབ་ངས་ལན་རྒྱབ་དེ་འདྲ་གི་འབྲེལ་བ་འདི་འདྲ་བྱུང་བ་རེད་ད་དམིགས་བསལ་གྱི་ཐོག་ལ

ཨ་ནི་ཡིན་ཙང་ད་ང་བོད་པ་ངོ་ཤེས་པ་ཞིག་ངོ་ཤེས་པ་ཞེ་དྲག་ལ་ཅི་ད་ང་ངོ་ཤེས་པ་ཅིག་ཡོད་མ་རེད་ད་ང་རང་ཁོབ་ཅིག་བསྡད་ཙང་ནམ་རྒྱུན་གཅིག་གྲོགས་པོ་གྲོགས་མོ་མ་གཏོགས་བོད་པ་ངོ་ཤེས་པ་ཟེར་ཞེ་དྲག་ཡོད་མ་རེད་དེ་ཡིན་ཙང་ཅིག་ཐུགས་ཁ་ཤོག་གཅིག་གཅིག་ལ་ན་ང་ཏི་ཚེ་རེད་འཚེར་སྣང་དེ་བྱེད་ཀྱི་འདུག་དེ་ཡིན་སོང་ཙང་དམིགས་བསལ་གྱི་ལམ་སང་ངས་ངོས་ལེན་བྱེད་ཡ་ལ་དེ་འདྲ་ཅིག་བྱེད་ཀྱི་མེད། ལོ་སོང་སོང། ཨ་ནི་རྒན་ལགས་ཀྱིས་ད་ལྟ་འདི་ནང་ལ་ཡ་ད་དཔེར་ན

ཁོ་ཚོ་གིས་གཅིག་གིས་སླེབས་དགོས་འདུག་གཅིག་གཅིག་དགོས་འདུག་གཉིས་གཉིས་དགོས་འདུག་ཟེར་མང་པོ་ལབ་ཀྱི་ཡོད་རེད་ད་ང་སློབ་སྦྱོང་འཛིན་གྲྭ་མཐར་མ་ཕྱིན་གྱི་བར་དུ་ང་འགྲོ་ཡ་མེད་འཛིན་གྲྭ་མཐར་ཕྱིན་ཚར་བའི་རྗེས་སུ་ཡིན་པ་ཡིན་ན་ཡང། ཨ་ནེ་ང་རང་ཚོ་དགོན་པ་གི་བཀའ་གཞི་བཟུང་བྱས་ནས་འགྲོ་དགོས་རེད་མ་གཏོགས་རང་འདོད། ཅིག་གང་འདོད་ཅི་འདོད་བྱེད་ཆོག་ཆོག་ཡོད་མ་རེད་དེ་ཡིན་ཙང། ད་ལྟ་བར་དུ་འགྲོ་ཡ་ཅིག་བྱུང་ཡོད་མ་རེད་ད་ནང་ལ་ཅིག་ཕ་ཡུལ་དུ་ལ་ཕྱིན་པ་ཡིན་ན་ངའི་དམིགས་བསལ། དེ་འདྲ་ཞེ་དྲག་ཞེ་དྲག་ཅིག་གི་ག་རེ་ལབ་དགོས་རེད་ད་ཅིག།

ད་འདི་འདྲ་ཆགས་ཀྱི་ཡོད་དུས་ད་ཁོང་ཚོས་ཀྱི YouTube comment འདི་འདྲ་བྲིས་ནས་དེ་ནས་ཁོང་ཚོས་ཀྱི་ད་དྲི་བ་ག་ཚོད་བཏང་ནས་བཏང་གི་འདི་ཚང་མ་ངས་དེབ་སྒང་ལ་མར་བྲིས་བཞག་ཡོད་སྐབས་འགར་ཡང་བྲིས་མ་ཐུབ་པར་གྱི་ལྷག་འགྲོ་དེ་ནས screenshot བརྒྱབ་ནས་བཞག་བཞག་ཡོད་དེ screenshot བརྒྱབ་ནས་བཞག་དེ་ནས་ག་རེ་བྱེད་ཀྱི་ཡོད་ལབ་ན་ད་འདི་དྲི་བ་རེ་རེ་འདི་གི་ཐོག་ལ་བྱོས་བྱོས་བྱ། ད་ཁོ་ཚོས་དཔེར་ན་ཅིག། བཤད་ར་ཁྱོད་ཚོས་ངས་ཚང་མ་ད་དུས་ཚོད Time Table ཏག་ཏག་བྲིས་ནས་དེབ་སྒང་བཞག་ཨ་ནི། སང་ཉིན་གཟའ་ཟླ་བ་ལ་ངས་འདི་ཡི་ཐོག་ལ་བཤད་གི་ཡིན་གནངས་ཉིན་ངས་འདི་ཡི་ཐོག་ལ་བཤད་གི་ཡིན་ཟེར་འདུག་ཟེར་ནས་ངས་གཏན་འབེབས་འདི་འདྲ་བྱེད་དགོས་རེད་ད་དྲི་བ་ཐོག་ལ་མང་ཆེ་བ་ད་ཅིག་མཆོད་རྟེན་དང་དེ་ག་ནང་བཞིན་མཆོད་རྟེན་སྐོར་ར་རྒྱག་སྟངས་འདྲ་བོ་དང་ད་ཅིག་མཆོད་རྟེན་ངོ་སྤྲོད་འདྲ་བོ་ད་དང་དེ་ནམ་རྒྱུན་ཅིག་ང་རང་ཚོ་མི་མང་ནང་ལོགས་ལ

སྤྱིར་བཏང་གོ་ད་ག་རེ་ལབ་ཡོད་རེད་ད་བརྗོད་གཞི་གཅིག་རང་ཆགས་ཀྱི་ཡོད་རེད་ག་རེ་ལབ་ན་ནང་ཆོས་དང་འབྲེལ་བ་རང་ཆགས་ཀྱི་ཡོད་རེད་ད་ཡིན་ན་ད་ནང་ཆོས་ཟེར་དུས་གོ་གཅིག་རྡོག་རྡོག་གཅིག་རང་མ་ཡིན་པ་གོ་གཅིག branch གཅིག་ད་ཡན་ལག་མང་པོ་ཅིག་ཡོད་དུས་ཙམ་པ་ལ་གཅིག་འདྲ་མིན་སྣ་ཚོགས་བརྗོད་ལ་ད་ད་ད་ངེས་པ་ཅིག་ཡོད་མ་རེད་སྐབས་རེ་ནང་པའི་ལྟ་གྲུབ་སྐབས་རེ་ཚན་རིག་སྐབས་རེ་ཆོས་ཉམས་ལེན་བྱེད་སྟངས་སྐབས་རེ་ནང་པའི་གི་ཆོས་དང་འབྲེལ་བའི་རིག་གཞུང་སྐབས་རེ་ཡང་གཅིག་ང་རང་ཚོ་ལོ་རྒྱུས་ཡང་སྐབས་རེ་རྣམ་ཐར་ཡང་སྐབས་རེ་ང་རང་ཚོ་གཅིག་གི་བོད་ཀྱི་སྐད་དང་ཡི་གེ་དེ་ཚོའི་ཐོག་ལ་ངས་ངོ་མ་མང་པོ་བཤད་ཚར་བའང་འདི་འདྲར་བཤད་ད། གིས་བརྗོད་བྱ་འདྲ་མིན་སྣ་ཚོགས་རེ་ཞིག་འདུག་ཟིན་ཆགས་པ་རེད་ལགས་སོ། ནོ་ནོ་སེ། དང་པོ་དེ་རྒན་ལགས་ཀྱིས་བརྙན་ཐུང་བཟོ་ཡ་དང་པོ་དེ་དཔེ་ཀློག་སྒང་ལ་ཡ་བཟོས་གནང་འདུག་པ་དཔེ་ཀློག་སྒང་གཅིག་དཔེ་དེབ་ག་འདྲ་སེ་ཀློག་དགོས་རེད་ཟེར་ཡ་ད་ཨུཏྤལ་དེའི་ཐོག་ནས་དེ་དུས་ཙམ་པ་དང་པོ་དང་པོ་ཏུ་བ་ཞེ་པོ་ཅིག་དོ་སྣང་བྱེད་མཁན་ཞེ་པོ་མེད་པ་བཟོ་འདྲ་ཞིག་འདུག་གཞུག་གུ་གཞུག་གུ་རྒན་ལགས་ལ་ཡ་དཔེ་དཔྱོད་ཤེས་དེ་འདྲའི་དག་དུ་བ་གནང་དུས་ཙམ་པ་གྲངས་ཀ་ཧ་ལས་པའི་མང་པོ་ལྟ་གི་འདུག་ཨང། དང་པོ་དུ་བ་ལ་ཡ་ཅིག་ཞེ་དྲག་ལྟ་གི་མི་འདུག་བསམ་བསམ་གི་ཡང་དེ་བ་ཅིག་སེམས་ཤུགས་ཆག་པ་ལ་སོགས་པ་འདྲ་གལ་བྱུང་གནང་མ་སོང་ཨ་ལོ། རེད་རེད་ད་འདི་དང་པོ་རེད་དང་པོ་ངས་དཔེ་ཀློག་བརྒྱབ་སྟངས་སྐོར་ལ་ཅིག་བཤད་བ་རེད་ད་དེ་ཚོ་ལྟ་མཁན་དེ་འདྲ་ཤུགས་ཆེན་པོ་ཅིག་བྱུང་ཡོད་མ་རེད་ཡིན་ན་ཡང་ང་ག་རེ་ལབ་ན། ད་དང་པོ་ཅིག་དང་པོ་དེ་ཚོའི་དེ་ཚོའི་སྐབས་ལ་ཅིག་ངས་བརྙན་ཐུང་གཅིག་གི་ཐོག་ལ་མི་བརྒྱ་ཉིས་བརྒྱ་ཅིག་བལྟས་ཡོད་པ་ཡིན་ན་ད་ཞེ་པོ་ཅིག་བལྟ་འདུག་བསམ་བསམ་ང་རང་བསམ་བློ་འདི་འདྲ་འཁོར་གྱི་ཡོད་མ་གཏོགས་ད་ལྟ་མཁན་ཞེ་དྲག་མི་འདུག་ཟེར་རོགས་ང་བསམ་བློ་འདི་འདྲ་ཞེ་དྲག་ཞེ་དྲག་འཁོར་མྱོང་མེད་རོགས་ཡིན་ན་ད་ཕྱིས་ཕྱིས་སུ་ཡང་སྐབས་རེ་ལྟ་མཁན་མ་བྱུང་བ་ལ་སོགས་པ་དང་དེ་འདྲ་མང་པོ་ཅིག་ཡོང་གི་འདུག་དེ་ཡིན་ན་ད་ང་དམིགས་ཡུལ་དེ་ད YouTube དེ་ག་རང་གི་ཐོག་ནས་ད་ང་རང་ལས་ཀ་བྱས་ཏེ་ང་རང་གི་འགོ་བཙུགས་ཚར་བ་རེད། ད་འདི་གི་ཐོག་ནས་མི་གཞན་ལ་ཡང་ཕན་གྱི་ཡོད་རེད་ང་རང་ལ་ཡང་ད་གཙོ་བོ་དེ་ང་རང་ལ་ཡང་ཕན་དགོས་འོས་རེད། དེ་འདྲ་ཡིན་དུས་ཙམ་པ་ལ་ད་ཅིག་སྐབས་རེ་དཀའ་ངལ་འཕྲད་པ་ལ་སོགས་པ་ད་དེ་འདྲའི་བསམ་བློ་རེ་འཁོར་བ་ཡིན་ན་ད་འདི།

ད་ང YouTube གི་ཐོག་ནས་བེད་སྤྱོད་བྱེད་ཡའི་གོ་སྐབས་ཅིག་མ་རག་ན། ད་མི་ང་འདྲ་བོ་ལ་ག་རེ་ཡོད་རེད་ཟེར་ན། ཅིག། རྒྱབ་སྐྱོར་བྱེད་མཁན་ནི་ཡོད་མ་རེད་ཨ་ནི། ཅིག། སྡིངས་ཆ་ཅིག་གི་སྒང་ལ་བསྐྱལ་ནས་ཨ་ནི་ཁྱོད་རང་གི་སློབ་སྦྱོང་དང་སང་ཉིན་ཁྱོད་སྐད་ཆ་འདི་འདྲ་བཤད་དགོས་ཁུལ་དང། ཡང་ཁྱོད་གོམ་པ་ཆེན་པོ་འདི་འདྲ་བྱས་དང་དཔེ་ཁྲིད་འདི་འདྲ་བྱེད་དགོས་རེད་དང་ཟེར་ང་འདི་འདྲིག་གི་རྒྱབ་སྐྱོར་གནང་མཁན་སུ་གཅིག་ཡོད་མ་རེད་དེ་འདྲ་མེད་བ་ཡིན་དུས་ཙམ་པ་ལ། དེ་ནས། ཅིག། ང་རང་གིས། དེ་འདྲ་མེད་བ་ཡིན་དུས་ཙམ་པ་ལ་ད་ང་རང་གིས། སྦྱངས་བཞག་པ་དེ YouTube ཐོག་ནས་བཤད་དུས་ད་ངས་སྔོན་མ་ཀློག་བཞག་པ་དེ་ཡང་བསྐྱར་ཀློག་ཡས་གོ་སྐབས་རག་པ། དེ་ནས་སྔོན་མ་ང་རང་གིས་སྦྱངས་བཞག་པ་དེ་ཡང་བསྐྱར་བེད་སྤྱོད་བྱ་ཡས་ཀྱི་གོ་སྐབས་རག་པ། ཨ་ནི། གཅིག་ཏུ་ག་རེ་འདུག་ལབ་ན། དུས་ཚོད་འཕྲོ་བརླག་འགྲོ་གི་མི་འདུག་སྔོན་མ་ཡིན་ན་ད YouTube ཐོག་ལ་ལས་ཀ་བྱེད་ཀྱི་མེད་པ་ཡིན་དུས་ཙམ་པ་ལ། ཁྱེད་ཀྱི་ཁ་པར་ལག་པར་སླེབས་ཚར་བའི་ཆུ་ཚོད་དེ་ནས་འདྲ་མི་འདྲ་ཏག་ཏག་ག་ཟེ་ཅིག། དེང་སང Social Media ནང་བསྟན་དེ་དེ་ཚང་མ་ཡག་རུ་དེ་དུས་ཚོད་ག་རེ་ག་འདྲ་འགྲོ་གི་ཧ་གོ་མི་འདུག་དེ་འདྲ་བྱས་ན་ཆུ་ཚོད་ག་ཚོད་ཅིག་འགྲོ་གི་ཧ་གོ་མི་འདུག་ད་ད་ལྟ་དུས་ཚོད་ལ་ག་རེ་འདུག་ལབ་ན་དུས་ཚོད་པ་མ་ཟེར་བའི་སྟངས་ངའི་ཁ་པར་དེ་ངའི་ལག་པར་མ་སླེབས་ན་མ་གཏོགས་སླེབས་ཚར་བའི་རྗེས་སུ་ད་བརྒྱ་ཆ་བསམ་བཏང་ན་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ངའི་མི་དམངས་དང་འབྲེལ་བ་དེ་ནི་ང་རང་གི་ད་ལྟ YouTube གི་ལས་ཀ་དེ་ཚོ་དང་འབྲེལ་བའི་ད་ལས་ཀ་རང་གི་ཁ་ན་འགྲོ་གི་ཡོད་རེད་མ་གཏོགས་སྔོན་མ་ནང་བཞིན་དུས་ཚོད་འཕྲོ་བརླག་འགྲོ་གི་ཡོད་མ་རེད་བྱས་ཙང་ཚང་མ་ལོ་གཅིག་སྡོམ་བརྒྱབ་ནས་བཤད་པ་ཡིན་ན

ག་རེ་ལབ་ན། ཅེས་པའི་ལོ་རྒྱུས་གཅིག་གི་ཐོག་ལ་ད་ང་ཉམས་ཞིབ་བྱེད་དགོས་ཡོད་ན། ད་ལྟ་དུས་ཚོད་ལ་ག་རེ་ལབ་ན། ས་ཆ་གཅིག་ལ་ངེས་པ་ཡོད་མ་རེད་དཔེར་ན་ན་ནིང་ལོ་ན་རྣམ་གྲོལ་གླིང་དགོན་པར་བསྡད་རེད་ད་ལོ་ཡིན་ན་ཨོ་རི་ས་རུ་བསྡད་པ་རེད་ལོ་རྗེས་མ་ག་བ་ལ་ཡིན་ངེས་ཧ་གོ་གི་མ་རེད་ད་ཕ་གི་དགེ་ལས་ཀྱི་བཀའ་ག་པར་ཕེབས་པ་ནང་བཞིན་ང་དེ་སར་འགྲོ་དགོས་ཡོད་ཙང། ཡིན་དུས་ག་རེ་འདུག་ལབ་ན་ང་རང། ག་ས་ག་ལ་ང་རང་དེབ་དེ་ཚོ་ཁྱེར་ཐུབ་ཀྱི་ཡོད་མ་རེད་ད་ང་རང་སློབ་ཚན་དེབ་ཚང་མ་ཕ་གི་དགོན་པ་ལ་ཕ་གི་རང་འཇགས་བཞག་ཞོར་ང་ཁྱེར་ཐུབ་ཀྱི་ཡོད་མ་རེད་ཁྱེར་ཐུབ་ཀྱི་མེད་ཙང་ངས་ག་རེ་བྱེད་དགོས་ལབ་ན།

དེ་རུ་ཆ་བཞག་ན་གཅིག་ང་རང་ཚོ་གུ་རུ་རིན་པོ་ཆེའི་སྐོར་ལ་བསམ་བཏང་བས་ན་གུ་རུ་རིན་པོ་ཆེ་རྫུས་སྐྱེས་རེད་ལབ་མཁན་ཡོད་རེད། ཡང་མངལ་སྐྱེས་ཨ་མའི་མངལ་ནས་རྐྱེན་སྐྱེས་བ་རེད་ཟེར་འདི་འདྲའི་བཤད་དེ་མཁན་མང་པོ་ཡོད་རེད་དེ་ཡིན་ན་ཡང་ད་འདི་དཔེར་ན་དོན་དུ་བྱ་བས་ན་གཉིས་ཀ་ལ་ཁུངས་ཡོད་རེད་གཉིས་ཀ་ལ་གཅིག་ལོ་རྒྱུས་བཤད་ཡོད་རེད་དེ། ཡིན་ན་ངས་ག་འདྲ་བྱེད་དགོས་ལབ་ན་ད་རྫུས་སྐྱེས་རེད་ལབ་ན་དེང་སང་མི་ཚོས་ཁས་ལེན་མ་རེད་པ་ཚན་རིག་པ་འདི་ཚོ་ཁས་ལེན་མ་རེད་ང་རང་ཡང་ཨ་མཆོག་ཤོང་གི་མི་འདུག་རོ། ཨ་རྫུས་སྐྱེས་མ་རེད་ཟེར་ངས་ཐག་བཅད་ཐུབ་ཀྱི་མེད་དེ་ཡིན་ནའང་ང་རང་གི་ཀླད་པ་ལ་ཤོང་གི་མེད་ཙང་ད་ངས་ག་རེ། ལོ་རྒྱུས་ག་རེ་ཁུངས་བཙན་པ་འདུག་ག་རེ་བློ་ལ་འགྲོ་བ་འདུག་ག་རེ་ཀླད་པ་ལ་འགྲོ་བ་འདུག་ག་རེ་ལ་རིག་པ་བཏང་ས་འདུག་དེ་ཡིན་གསུངས་ད་མངལ་སྐྱེས་རེད་ལབ་ན་ད་ཁོ་མི་འདི་ཚོ་ཡང་ཨ་མཆོག་ལ་ཤོང་བ།

རེད་རེད་ད་འདིའི་ཐོག་ལ་ག་རེ་ཡོད་ལབ་ན་ད་སྤྱིར་བཏང་ང་རང་རྣམ་གྲོལ་གླིང་དགོན་པ་ནས་སློབ་སྦྱོང་བྱས་པ་ཙམ་དུ་མ་ཟད་ད་ང་རང་རྙིང་མ་གི་ཆོས་ལུགས་ད་འདི་གི་ཁོངས་གཏོགས་རེད་ཅིག་ད་ཆགས་བསྡད་ཡོད་རེད་དེ་རེད་དེ་ཡིན་ན་ང་ག་རེ་ཟེར་ན་རྙིང་མ་རེད་ལབ་དུས་ད་ཞེན་ཁོག་བྱས་བསྡད་འགྲོ་དེ་ནས་བཀའ་བརྒྱུད་དགེ་ལུགས་ས་སྐྱ་རེད་ལབ་སྟེ་བར་ཐག་རིང་པོ་བཏང་ཡ་རེད་ང་འདི་ལྟ་བ་དེ་མེད་སྤྱིར་བཏང་ཆོས་ལུགས་ཕར་ཚུར་གཅིག་གཅིག་རེད་གཉིས་གཉིས་རེད་ང་རེད་ཁྱོད་རེད་ཟེར་ཏེ་ངའི་ཀླད་པར་བོར་ཙམ་ཤོང་གི་མེད་པ་ཙམ་དུ་མ་ཟད་ངའི་འགྲམ་ལ་དེ་འདྲའི་རྩོད་པ་རྒྱག་བསྡད་མཁན་ཡོད་བས་ན་རྩ་ཁོར་ངའི་སྣང་བ་ཙམ་འགྲོ་གི་མེད་རེད་བ། དེ་འདྲ་ཡིན་དུས་ཙམ་པ་ལ་ང་རང་ཚོ་ཐུན་མོང་གིས་ཁས་ལེན་ཐུབ་ཡ་ག་རེ་འདུག། ཐུན་མོང་གིས་ག་རེ་ཤེས་དགོས་རེད། ཐུན་མོང་གི་ཐུན་མོང་ལྟར་ནམ་རྒྱུན་ང་རང་ཚོའི་བགྲོ་གླེང་ག་རེ་བྱེད་ཀྱི་ཡོད་རེད་ལྟ་བ་དེ་ང་ཞེ་དྲག་ཅིག་བྱེད་ཀྱི་ཡོད་དེ་དཔེར་ན། ཁྱེད་ཀྱིས་ནམ་རྒྱུན་ཅིག་ཡིན་པ་ཡིན་ན་ད་དཔེར་ན་ང་རྙིང་མའི་རྗེས་འཛིན་པ་གཉིས་ཡིན་ད་ག་དུས་ཡིན་ན་གུ་རུ་རིན་པོ་ཆེ་དང་རྫོགས་པ་ཆེན་པོ་དང་དེ་ནས་ཅིག་ང་སྔ་འགྱུར་རྙིང་མ་པའི་ལོ་རྒྱུས་གཅིག་པུ་བཤད་དེ་དེ་འདྲ་ཆགས་འགྲོ་གི་རེད་པ། ད་དེ་དང་ད་དེ་ངས་དེ་འདྲ་མ་ཡིན་པ་བྱས་ནས། ཁྱེད་ཀྱིས་གཅིག་ང་རང་ཚོ་བཀའ་བརྒྱུད་རེད་རྙིང་མ་རེད་ས་སྐྱ་རེད་དགེ་ལུགས་ད་ཚང་མ་ལ་ཁྱབ་ཐུབ་ཡོད་ཚང་མ་གིས་ཁས་ལེན་འདོད་དཔེར་ན་གོང་ས་མཆོག་གིས་གསུང་ཆོས་གནང་དུས་ཙམ་པ་ལ་གོང་ས་མཆོག་གིས་དགེ་ལུགས་པའི་ཆོས་རྐྱང་རྐྱང་གསུང་གནང་གི་ཡོད་མ་རེད་ད་བཀའ་འགྱུར་དང་བསྟན་འགྱུར་དེ་ཚོ་ལུང་ཁུངས་དྲངས་ནས་ཨ་གསུང་གནང་གི་རེད་ད་བཀའ་འགྱུར་བསྟན་འགྱུར་ཟེར་དུས་ཙམ་པ་ལ་རྙིང་མ་གིས་ཁས་ལེན་གི་རེད་དགེ་ལུགས་ས་སྐྱ་ང་རང་ཚོ་བོད་ཀྱི་ཆོས་བརྒྱུད་རིས་སུ་མ་ཆད་པས་ཁས་ལེན་གི་ཡོད་ཙང་ཨ་འདུག་སེ་བྱས་ནས་གསུང་གནང་གི་འདུག་ངས་ཡང་བཤད་ཡོང་དུས་ཙམ་པ་ལ་ད་ཐུན་མོང་ལ་ཁྱབ་ཐུབ་པ། ཐུན་མོང་ཐུན་མོང་ལ་གོ་ཐུབ་པ་དེ་འདྲ་ཞིག་ཡོད་དེ་ཡིན་དུས་ངས་གཙོ་བོ་གཅིག་ག་རེ་བྱེད་དགོས་ལབ་ན། གཅིག་ལ་བཤད་ཡོང་དུས་ཕར་ཕྱོགས་ལ་ཕོག་ཐུག་འགྲོ་དགོས་དོ་དེ་ཚོ་ངས་རྩ་ནས་གོ་རང་བྱེད་ཀྱི་མེད་རོགས་ག་རེད་ཟེར་ན། ང་འདི་ཡག་པོ་ཡོད་མི་འདུག་ཨང། ག་རེད་ལབ་ན་ད་སྐབས་རེ་ཁྱོད་ཀྱི་ལྟ་བ་མཐུན་པ་མ་མཐུན་པ་ཡོང་གི་ཡོད་རེད་དེ། ཁྱོད་ཀྱི་ད་ང་ཚོའི་ཕྱོགས་བཤད་པ་དེ་དེ་ག་རང་ཡིན་ད་ཟེར་དུས་ང་རང་དཔེ་ཆ་ནང་ལོགས་ལ་རང་ལུགས་དང་གཞན་ལུགས་ཟེར་གཅིག་བཤད་གི་རེད་ད་ལྟ་ངས YouTube ཐོག་བཤད་ཡོང་དུས་རང་ལུགས་གཞན་ལུགས་རྣམ་གཞག་བྱེད་ཀྱི་མེད་རོགས་རང་ལུགས་གཞན་ལུགས་རྣམ་གཞག་བྱེད་ཀྱི་མེད་ཚང་མ་གིས་ཁས་ལེན་བྱེད་ངེས།